གསན་མཁན་རྣམ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་གསུམ་པ་ནག་པ་ཟླ་བའི་ཚེས་པ་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཞི་པའི་ཚེས་བཅུ། རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་དབུ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་བ་ཡིན། རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དཀོན་མཆོག་ལ་གསོལ་བ་འདེབས་པ་ཙམ་གྱིས་བདེ་སྐྱིད་ཡོང་གི་མེད་པར་གཙོ་བོ་ནང་སེམས་ཞི་བདེ་དགོས་གལ་ཆེ་བའི་སྐོར་རྒྱལ་སྤྱིའི་སློབ་ཕྲུག་ཁག་ཅིག་ལ་དེ་རིང་བཀའ་སློབ་བསྩལ་གནང་མཛད་དོན་ལ། More peaceful mind, then you get happiness.
སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ལ་དྭགས་ནང་གི་སློབ་གྲྭ་འདྲ་མིན་གྱི་སློབ་ཕྲུག་སྐུ་ཚབ་ནང་ཁུལ་ལ་སིའི་ཤེས་ཡོན་སློབ་གསོའི་བགྲོ་གླེང་ཐེངས་གསུམ་པ་དེ་འཚོགས་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་རིགས་ལམ་སློབ་ཁྲིད་གནང་ཡ་དེ་ཆོས་ཕྱོགས་ཁོ་ན་མ་ཡིན་པར་དེང་དུས་ཤེས་ཡོན་སློབ་ཁྲིད་ནང Critical Thinking ཞེས་བསམ་བློ་གཏོང་སྟངས་འདྲ་མིན་གོང་འཕེལ་གཏོང་རྒྱུར་ཕན་ཐོགས་ཡོད་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དཀོན་མཆོག་ལ་གསོལ་བ་འདེབས་པ་ཙམ་གྱིས་བདེ་སྐྱིད་ཡོང་གི་མེད་པར་གཙོ་བོ་ནང་སེམས་ཞི་བདེ་དགོས་པ་གལ་ཆེན་པོ་རེད་ཅེས་རྒྱལ་སྤྱིའི་སློབ་ཕྲུག་ཁག་ཅིག་ལ་དེ་རིང་བཀའ་སློབ་སྩལ་གནང་མཛད་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བ་དེ། གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀར་རྟེན་གཞི་བྱས་པའི་ཀིའུ་ནིམ་ཞེས་པའི་བཟང་སྤྱོད་དང་ལྡན་པའི་འཛམ་གླིང་ཞིག་བསྐྲུན་ཐབས་དང་འབྲེལ་བའི་ཚོགས་པས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་བཅུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཨ་རི་དང་ཀ་ན་ཌ་ནས་ཕེབས་པའི Jewish མི་རིགས་ཡིན་པའི་སློབ་ཕྲུག་བཞི་བཅུ་ཞེ་གཉིས་ལ་དམིགས་བསལ་མཇལ་ཁ་དང་བཀའ་སློབ་སྩལ་འདུག། More peaceful mind then you get happiness. བདེ་སྐྱིད་ཟེར་བ་དེ་དཀོན་མཆོག་ལ་གསོལ་བ་འདེབས་པ་ཙམ་གྱིས་ཡོང་གི་མེད་པར། གཙོ་བོ་ནང་སེམས་ཞི་བདེ་དགོས་གལ་ཆེ། ངོས་ལྟ་བུར་མཚོན་ན། ཉིན་ལྟར་སྔ་དྲོ་མལ་ནས་ལངས་མ་ཐག་ཏུ་སངས་རྒྱས་བཅོམ་ལྡན་འདས་ལ་གསོལ་བ་འདེབས་པ་ཙམ་མིན་པར་ཁོང་གིས་ལུང་བསྟན་གནང་བའི་བསླབ་བྱ་བཟང་པོ་དེ་དག་གི་རྗེས་སུ་འབྲངས་པའི་སྒོ་ནས་གཞན་དོན་སྒྲུབ་པའི་ལྟ་བ་ཉམས་ལེན་བྱེད་ཀྱི་ཡོད། ལྷག་དོན་དུ་ངོས་གོ་ལ་འདིའི་ནང་འགྲོ་མིའི་ཐེར་འབུམ་བདུན་ནས་བརྒྱད་བར་ཡོད་པའི་ནང་ནས་གཅིག་དེ་ཡིན་ལ། བདེ་སྐྱིད་དགོས་ཀྱི་ཡོད་པ་ཚང་མ་གཅིག་མཚུངས་ཡིན་ཞེས་བཀའ་གནང་འདུག། གོང་ཞུས་རང་དབང་རྒྱལ་ཁབ་ཏུ་སྐྱེ་འཚར་བྱུང་བའི་ཇེའུ་མི་རིགས་ཀྱི་སློབ་ཕྲུག་དེ་དག་གིས་ཕ་མ་དང་ཡབ་མེས་ཚོར་དཀའ་ངལ་ཆེན་པོ་འཕྲད་དེ་བཙན་བྱོལ་དུ་གྱར་དགོས་བྱུང་བའི་གནས་ཚུལ་མང་དག་ཞིག་གླེང་གི་འདུག་ལ། དེ་བཞིན་བཙན་བྱོལ་བ་གཞན་ཚོའི་གནས་སྟངས་རྒྱུས་ལོན་ཆེད་ཁོ་རྣམས་ད་རེས་ཆེད་དུ་རྡ་རམ་ས་ལར་ཡོང་སྟེ་བཙན་བྱོལ་བོད་མི་རྣམས་ཐུག་འཕྲད་ཀྱིས་ཕན་ཚུན་མྱོང་ཚོར་བརྗེ་རེས་དང་མི་ཚད་ཇེའུ་ཆོས་ལུགས་དང་ནང་ཆོས་སོགས་ཀྱི་ལྟ་གྲུབ་ཐད་བསམ་ཚུལ་བརྗེ་ལེན་གནང་གི་ཡོད་འདུག། ཡང་མཇལ་ཁའི་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་མཆོག་བཙན་བྱོལ་བར་ཆགས་ཏེ་སྙིང་རྗེ་ཉམས་ལེན་བྱས་པའི་ཕན་ཡོན་སྐོར་བཀའ་སློབ་ཕེབས་དོན། Buddhist philosophy about our mind།
ཁོང་ཁྲོ་ནི་སོ་སོའི་དགྲ་བོ་ངོ་མ་དེ་ཡིན། དེ་སྔོན་ངོས་རང་ཉིད་ཀྱི་རྒྱལ་ཁབ་ཤོར་བ་དང་མཉམ་དུ་རང་དབང་ཡང་ཤོར་བ་རེད། བོད་མི་ཚོར་མཚོན་ན་དཀའ་སྡུག་ཤུགས་ཆེར་མྱོང་དགོས་བྱུང་ཡོད་པ་རེད། འོན་ཀྱང་བོད་མིར་དྲག་གནོན་བྱེད་མཁན་གྱི་རྒྱ་མི་དེ་དག་ལ་སྙིང་རྗེ་སྐྱེས་པ་ལས་ཁོང་ཁྲོ་སྟོན་གྱི་མེད། དེ་ལྟར་གནང་བ་ཡིན་ན་དོན་དམ་གྱི་འཛམ་གླིང་ཞི་བདེ་བསྐྲུན་ཐུབ་ཅེས་བཀའ་གནང་འདུག་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་སློབ་སྩལ་བའི་ནང་ང་ཚོ་དང་ཁོང་ཚོ་ཟེར་བའི་དུས་ཚོད་དེ་ཡལ་ཟིན་པ་ཡིན། ཚང་མས་མཉམ་རུབ་ཀྱི་ཐོག་ནས་གོ་ལ་གཅིག་གྱུར་གྱི་ནུས་པ་གོང་མཐོར་གཏོང་རྒྱུའི་དུས་ལ་བབ་ཡོད། ནང་སེམས་ཞི་བདེ་དཀྲུག་མཁན་དེ་ཆགས་སྡང་དང་ཁོང་ཁྲོ་དེ་བཞིན་རང་གཅེས་འཛིན་གྱི་བློ་དེ་དག་ཡིན་པས་ནང་སེམས་ཞི་བདེ་དང་འབྲེལ་བའི་ནང་པའི་གཞུང་ལུགས་ནང་ཉོན་མོངས་ཀྱི་བློ་དེ་དག་ཇེ་ཉུང་དུ་གཏང་ཐུབ་པའི་ནུས་པ་ལྡན་ཡོད་ཅེས་བཀའ་སྩལ་འདུག། ཡང་བཞུགས་སྒར་ཉེ་འདབས་སུ་ཆགས་པའི་ས་རཱ་མཐོ་སློབ་ཀྱི་སློབ་དཔོན་གཞོན་པ་དགེ་བཤེས་བསྟན་འཛིན་དམ་ཆོས་ལགས་ནི་གོང་ཞུས་ཕྱི་རྒྱལ་སློབ་ཕྲུག་དེ་དག་བཞུགས་སྒར་རྡ་རམ་ས་ལར་ཕེབས་པའི་སྐབས་འབྲེལ་མཐུད་བྱེད་མཁན་གཙོ་བོ་དེ་ཡིན་འདུག། མི་ལོ་རྟག་པར་རེ་ཞིག་སློབ་ཕྲུག་བྱེད་པོ་རྒྱའི་རྒྱལ་ཡིག་བྱེད་ཀྱི་རེད་ད་གཙོ་བོ་གཙོ་བོ་དེ་སློབ་ཕྲུག་དེ་ཚོ་འཛིན་གྲྭ་བཅུ་གཉིས་ཐོན་ནས་མཐོ་རིམ་སློབ་གྲྭ་ལ་ཡང་མ་ཕེབས་པར་བྱས་ལོ་གཅིག་ལྷག་བྱས་ཀྱི་ཡོད། བར་མཚམས་ཞེས་བྱའི་ཆ་ཨ་ནི། དེའི་བར་ར་དེ་ལ་ཡང་ནི་ཁོ་ཚོ་གི་ཧེ་བྷུ་རུ་དང་ཨ་ར་བྷིག་དང་ལུང་པ་ད་མང་དག་གི་སྐད་དང་རིག་གཞུང་དེ་ཚོ་སྦྱང་གི་རེད།
གཞན་ཡང་ཇེའུ་མི་རིགས་ཡིན་པའི་སློབ་ཕྲུག་དེ་དག་བོད་མིའི་སྒྲིག་འཛུགས་དང་བོད་ཀྱི་འགྲེམས་སྟོན་ཁང། བོད་ཀྱི་དཔེ་མཛོད་ཁང་ས་རཱ་བོད་ཀྱི་མཐོ་རིམ་སློབ་གནས་ཁང། དེ་བཞིན་སྐུ་བཅར་རྣམ་རྒྱལ་གྲྭ་ཚང་སོགས་བོད་མིའི་ཚོགས་སྡེ་ཁག་ནང་ལྟ་སྐོར་ཕེབས་ཀྱི་ཡོད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། ད་རིང་སྤྱི་ཟླ་ལྔ་པའི་ཚེས་བཅུ་ཉིན་རྒྱ་ནག་གི་བཙོན་ཁང་ནང་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་བདེའམ་མགོན་པོ་སྐྱིད་ལགས་ཀྱིས་ཡང་བསྐྱར་བོད་རང་སྐྱོང་ལྗོངས་མི་དམངས་ཀྱི་ཁྲིམས་ཁང་མདུན་ཁོང་གི་གཅུང་པོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་ལ་བསྐྱར་ཞིབ་བྱེད་དགོས་པའི་དགོས་འདུན་བཏོན་ནས་ཞུ་གཏུག་གི་ལས་འགུལ་སྤེལ་གནང་འདུག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འབྱོར་བའི་བརྙན་ཐུང་ཞིག་ནང་སྐབས་དེར་ཉེན་རྟོག་པ་ཡོང་ནས་མགོན་པོ་སྐྱིད་ལགས་ཞུ་གཏུག་བྱ་སའི་ས་གནས་ནས་དྲུད་ནས་འགྲོ་བཞིན་ཡོད་པ་མཐོང་ཐུབ་པ་དང། གནས་ཚུལ་ཡོང་ཁུངས་ཀྱིས་གསུངས་ན་ཉེན་རྟོག་པས་ཁོ་མོ་དྲུད་ནས་ཁྲིད་ཕྱིན་པའི་རྗེས་ཇི་བྱུང་གནས་ཚུལ་གསལ་པོ་ཤེས་རྟོགས་གང་ཡང་མེད་པ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འདུག་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་རྒྱལ་ས་སིམ་ལར་ཡོད་པའི་སམ་བྷོ་ཊ་གཏན་སློབ་ནང་གཞོན་སྐྱེས་རྣམས་ཀྱིས་བོད་ཀྱི་ལོ་རྒྱུས་ཤེས་རྟོགས་དགོས་པ་གལ་ཆེ་ཡིན་སྐོར་སོགས་ནན་བརྗོད་གནང་ཡོད་པའི་གནས་ཚུལ་འདུག་ད་རེས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡུ་རོབ་ཁུལ་གྱི་གཞུང་འབྲེལ་ཕྱོགས་བསྐྱོད་ཀྱི་མཛད་རིམ་ཁག་ལེགས་པར་གྲུབ་པའི་རྗེས་སུ་རྒྱ་གར་ལ་ཕྱིར་ལོག་གནང་བའི་མཚམས་སུ་ཁ་སང་སྤྱི་ཟླ་ལྔ་པའི་ཚེས་དགུ་ཉིན་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་རྒྱལ་ས་སིམ་ལར་ཕེབས་འབྱོར་གྱིས་བདུན་ཕྲག་གཅིག་ཙམ་རིང་ཁུལ་དེར་འཚམས་གཟིགས་གནང་སྐབས་མངའ་སྡེའི་སྲིད་སྐྱོང་དང་སྤྱི་ཁྱབ་བློན་ཆེན་མཆོག་དབུས་པའི་གནད་ཡོད་མི་སྣ་ཁག་མཇལ་འཕྲད་གནང་རྒྱུ་གཙོས་པའི་བོད་མིའི་གཞིས་ཆགས་ཁག་དང་སློབ་གྲྭ་ཁག་ལ་ཡང་འཚམས་གཟིགས་གནང་རྒྱུ་ཡིན་འདུག། ཕྱི་ཚེས་དགུ་ཉིན་གྱི་སྔ་དྲོར་སྲིད་སྐྱོང་མཆོག་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་མཁའ་ལམ་བརྒྱུད་སིམ་ལར་ཕེབས་འབྱོར་སྐབས་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་སིམ་སྤྱི་ཚེ་དབང་ཕུན་ཚོགས་ལགས་དང། ལས་བྱེད་རྣམ་པ་ས་གནས་རང་བདེན་ཚོགས་ཆུང་དགོན་སྡེ་ཁག་གི་སྐུ་ཚབ་རྣམ་པ་སིམ་ལ་སམ་བྷོ་ཊ་གཏན་སློབ་ཀྱི་སློབ་སྤྱི་གཙོས་པའི་དགེ་ལས་སློབ་ཕྲུག་རྣམ་པ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བོད་ཀྱི་བུད་མེད་ལྷན་ཚོགས་སོགས་ཀྱིས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་ཉིན་རྒྱབ་ལ་སྲིད་སྐྱོང་མཆོག་སིམ་ལ་སམ་བྷོ་ཊའི་གཏན་སློབ་ཏུ་ཆེད་ཕེབས་ཀྱིས། དགེ་ལས་སློབ་ཕྲུག་ཡོངས་ལ་གསུང་བཤད་དང་སློབ་གྲྭར་གཟིགས་སྐོར་གནང་འདུག་པས་སྲིད་སྐྱོང་མཆོག་གིས་སློབ་གྲྭའི་དགེ་ལས་སློབ་ཕྲུག་རྣམས་ལ་གསུང་བཤད་གནང་སྐབས་བོད་ཀྱི་ལོ་རྒྱུས་སྤྱི་དང་ལྷག་དོན་དུ་འཕགས་བོད་གཉིས་ཀྱི་ལོ་རྒྱུས་ཀྱི་འབྲེལ་བའི་སྐོར་ཤེས་རྟོགས་དགོས་རྒྱུ་གལ་ཆེན་པོ་ཡིན་པ་དང་ལོ་རྒྱུས་ཐོག་ནས་བོད་བརྒྱུད་ནང་བསྟན་དང་བོད་ཀྱི་ཡིག་གཟུགས་བཅས་པ་རྒྱ་གར་ལ་དཔེ་བལྟས་ནས་བཟོས་སྟབས་བོད་མི་རྣམས་ཀྱིས་རྒྱ་གར་ནི་སློབ་དཔོན་དང་བོད་མི་རྣམས་དགེ་ཕྲུག་ཏུ་ངོས་འཛིན་བྱེད་ཀྱི་ཡོད་སྐོར་འགྲེལ་བརྗོད་གནང་འདུག། ཡང་སྲིད་སྐྱོང་མཆོག་གིས་བོད་ཀྱི་ཁོར་ཡུག་གི་གལ་གནད་དང་འབྲེལ་ཏེ་རྒྱ་ནག་གིས་བོད་བཙན་བཟུང་བྱས་ཏེ་ཕྱིའི་དངོས་པོའི་འཛུགས་སྐྲུན་ཡར་རྒྱས་གཞི་རྒྱ་ཆེན་པོ་སྤེལ་བཞིན་ཡོད་པ་དེ་རང་བཞིན་གྱིས་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེ་འགྲོ་བཞིན་པ་མ་ཟད་བོད་ནས་ཐོན་པའི་གཙང་ཆུ་ཁག་ལ་ཆུ་མཛོད་བརྒྱབ་སྟེ་ཆུའི་བཞུར་འགྲོས་ལ་འགྱུར་བ་བཏང་བའི་རྐྱེན་གྱིས་གཤམ་འོག་ཏུ་གནས་པའི་ཨེ་ཤེ་ཡའི་རྒྱལ་ཁབ་མང་པོར་ཆུའི་དཀའ་ངལ་འཕྲད་བཞིན་ཡོད་པས། བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱ་རྒྱུ་དེ་ནི་བོད་མི་ཙམ་མ་ཡིན་པར་ཨེ་ཤི་ཡའི་བདེ་སྡུག་ལ་འབྲེལ་བ་ཡོད་སྐོར་ངོ་སྤྲོད་ཞིབ་ཕྲ་དང་རྒྱས་པོ་གནང་འདུག་ཡང་ཁོང་གིས་སློབ་གཉེར་བ་རྣམས་ནས་རང་ཉིད་ཀྱིས་མ་ཤེས་པ་ཡོད་པའི་རིགས་ལ་གསལ་པོ་བཟོ་ཆེད་དྲི་བ་འདྲི་རྒྱུའི་གོམས་གཤིས་དགོས་པ་གལ་ཆེན་པོ་ཡིན་པ་དང་གཞོན་སྐྱེས་རྣམས་མ་འོངས་པར་སྤྱི་པའི་ལས་འགན་འཁུར་མཁན་གྱི་འགོ་ཁྲིད་དུ་འགྱུར་དགོས་པའི་ལམ་སྟོན་ཡང་གནང་འདུག་མཐའ་དོན་དུ་གསར་འགོད་པ་ཁག་ཅིག་གིས་སྲིད་སྐྱོང་མཆོག་ལ་ཉེ་ལམ་ཡུ་རོབ་ཁུལ་དུ་ཕེབས་པ་དང་རྒྱ་ནག་གཞུང་གིས་དྲ་ལམ་བརྒྱུད་འཛམ་གླིང་ལ་ཉེན་ཁ་བཟོ་བཞིན་པ་སོགས་ཀྱི་སྐོར་བཀའ་འདྲི་ཞུས་པ་ཁག་ལ་བཀའ་ལན་གནང་ཡོད་པའི་གནས་ཚུལ་འདུག། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་ལ་དྭགས་ཀྱི་སློབ་གྲྭ་འདྲ་མིན་གྱི་སྐུ་ཚབ་རྣམས་ཀྱིས་སཱི་ལ་ནིང་སྐོར་བགྲོ་གླེང་གནང་བའི་སྐོར་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང།
ལ་དྭགས་སློབ་གྲྭ་འདྲ་མིན་གྱི་སློབ་ཕྲུག་སྐུ་ཚབ་ནང་ཁུལ་དུ་སཱི་ཤེས་ཡོན་སློབ་གསོའི་བགྲོ་གླེང་ཐེངས་གསུམ་པ་འཚོགས་པ། ལ་དྭགས་མི་དམངས་སློབ་གྲྭའི་གོ་སྒྲིག་འོག་ཕྱི་ཟླ་ལྔ་པའི་ཚེས་བཅུ་ཉིན་ལ་དྭགས་ས་གནས་ཀྱི་སློབ་གྲྭ་འདྲ་མིན་གྱི་སློབ་ཕྲུག་སྐུ་ཚབ་ནང་ཁུལ་དུ་སཱི་ཤེས་ཡོན་ནམ་བཟང་སྤྱོད་སློབ་གསོའི་ཐོག་བགྲོ་གླེང་དང་མཁས་དབང་གཏམ་བཤད་ཐེངས་གསུམ་པ་དེ་འཚོགས་སོང་དེའང་ལ་དྭགས་མི་དམངས་སློབ་གྲྭའི་བཟང་སྤྱོད་བཞིའི་སློབ་ཕྲུག་རྣམས་ལ་སྔོན་འགྲོ་དང་པོ་ནས་འགོ་འཛུགས་ཀྱིས་འཛིན་གྲྭ་བཅུ་པ་བར་དུ་བཟང་སྤྱོད་སློབ་གསོའི་ཚོགས་ཆུང་གི་འགན་ཁུར་འོག་སློབ་ཕྲུག་ཚོར་སློབ་གསོ་གནང་གི་ཡོད་པ་དང་ལོ་ལྟར་ཐེངས་གཉིས་རེར་ལ་དྭགས་སློབ་གྲྭ་འདྲ་མིན་གྱི་སློབ་ཕྲུག་སྐུ་ཚབ་ནང་ཁུལ་དུ་བགྲོ་གླེང་དང་མཁས་དབང་གཏམ་བཤད་གོ་སྒྲིག་ཞུས་འདུག། ལ་དྭགས་སློབ་གྲྭ་ཁག་འདྲ་མིན་ནང་ཁུལ་དུ་ལས་རིམ་དེ་གོ་སྒྲིག་ཞུ་དགོས་པའི་རྒྱུ་མཚན་དུ་བཟང་སྤྱོད་ཚོགས་ཆུང་གི་ཚོགས་མི་རྒན་ངག་དབང་བརྩོན་འགྲུས་ལགས་ཀྱིས་གསུངས་དོན་དུ། ལ་དེ་ནས་ང་ཚོ་ཚང་སཱི་ལ་ནིང་གི་དེ་སྔོན་ལ་བྱོན་དེ་སྔོན་ལ་ང་ཚོ་མཁས་དབང་མང་པོ་ཅིག་གདན་འདྲེན་ཞུས་ཨ་ནེ་སྤུ་གུ་ཁོ་རང་ཚོའི་ངོས་ནས་ཨ་ནེ་བྱམས་སྙིང་རྗེའི་སྐོར་ནང་ན་བཟོད་པ་ཁོང་དང་ཨ་ནེ་ང་ཚོ་བརྗོད་གཞི་ལོགས་ཀ་ལོགས་ཀ་སྤྲད་ནས་ཁོང་ཚོ་ལབ་སྒྲོན་སྔོན་ནས་གྲ་སྒྲིག་ཞུས་ནས་འཁྱེར་ཤོག་ལབ་ཡ་དང་ཨ་ནེ་ཁོང་ཚོ་སློབ་ཕྲུག་ངོས་ནས་ཕྱི་ལོགས་གི་སློབ་གྲྭ་ད་ལྟ་ང་ཚོ་ལ་དྭགས་མི་དམངས་སློབ་གྲྭ་མ་དེ་ཡེ་ཡོན་གྱི་སློབ་གྲྭ་མང་པོ་ཞིག་ལ་དེ་ནས་ང་ཚོ་གོ་སྐབས་སྤྲད་ཡོད་རེད་ཁོང་ཚོའི་ངོས་ནས་ཨ་ནེ། དངོས་གནས་ལྷག་བསམ་རྣམ་དག་ཐོག་ནས་ཁོང་ཚོ་གྲ་སྒྲིག་བྱས་ནས་ཡོང་གི་འདུག་ད་དེ་ང་ཚོ་ཕྱི་ལྟར་ང་ཚོ་སྤུ་གུའི་ཆེད་དུ་རོགས་སྤུ་གུ་བཟོ་བའི་ཟླ་ཁོང་ཚོ་ཡག་པོ་ཡོང་བའི་ཆེད་དུ་ཡིན་ཙང་ང་ཚོ་ད་རྗེས་མ་ཡང་ང་ཚོ་དམིགས་ཡུལ་ག་རེ་ཡོད་ན་ད་ལྟ་སློབ་དེ་རིང་ད་དེ་རིང་སློབ་གྲྭ་མ་སླེབས་ཀྱི་གཞན་པ་དེ་ཚོ་ལ་ང་ཚོ་རྗེས་མ་གོ་སྐབས་ཕུལ་ཡ་དང་ཨནེ་ད་ག་ནང་བཞིན་མུ་མཐུད་ནས་ལོ་གཅིག་ལ་ང་ཚོ་ཐེངས་མ་གཉིས་གཉིས་བྱེད་དུ་ཨང་ན་རྗེས་མ་ང་ཚོ་ཡིན་ཡ་སི་ལ་ནིང་ཡིན་པ་བྱས་ཨནེ་བརྗོད་གཞི་ང་ཚོ་ལོགས་ཀ་ལོགས་ཀ་ང་ལ་སྤུ་གུ་ངོས་ནས་བཤད་ཡ་ཡིན་ན་ད་ཨནེ་ང་ཚོ་ཁོང་ཚོ Activity བྱེད་སྒོ་ག་རེ་བྱེད་དགོས་ཡོད་ན་འོ་དེ་བྱེད་ཡ་ཡིན་ཞུས། དེ་ལ་ད་ལྟ་བགྲོ་གླེང་བར། ལྡི་ལི་མི་དམངས་སློབ་གྲྭའི་སློབ་ཕྲུག་ཨར་ཡ་སིང་ལགས་དེ་རིང་ཐོག་མར་སཱི་ཤེས་ཡོན་སློབ་གསོའི་ཐོག་སྦྱང་རྒྱུ་བྱུང་བ་ཁོང་གི་ཚོར་བར་སློབ་གྲྭ་རྣམས་ནས་སློབ་ཕྲུག་ཀུན་ལ་ཤེས་ཡོན་གཅིག་པུ་མ་བརྩོན་པར་ནང་སེམས་ཡར་རྒྱས་གཏོང་ཕྱིར་སཱི་ཤེས་ཡོན་ལ་ཡང་གལ་གནད་བརྩི་དགོས་པའི་སྐོར་གསུངས་བྱུང། དེ་རིང་ང་རང། སཱི་ཤེས་ཡོན་སློབ་གསོའི་ཐོག་སྦྱང་རྒྱུ་དེ་ཐེངས་དང་པོ་ཡིན་ཡང་ང་རང་ཚོར་བ་དེ་དམིགས་བསལ་གྱིས་སློབ་ཕྲུག་ཚང་མ་ལ་སློབ་སྦྱོང་གཅིག་པུ་ལ་འབད་བརྩོན་བྱེད་རྒྱུ་མིན་པར་སེམས་ཁམས་འཕྲོད་བསྟེན་ལ་ཡང་དོ་སྣང་བྱེད་རྒྱུ་གལ་ཆེན་ཡིན་པ་ཚོར་བྱུང། བགྲོ་གླེང་དང་མཉམ་མཁས་དབང་གཏམ་བཤད་ཡང་གོ་སྒྲིག་གནང་འདུག་པས་ཌོག་ཊར་རིག་འཛིན་དམ་ཆོས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ལ་དྭགས་ས་གནས་སུ་སཱི་ཤེས་ཡོན་དེ་དེང་སང་དུས་ལ་ག་ཚོད་དགོས་མཁོ་ཡོད་པའི་ཐོག་གསུངས་དོན་དུ།

སི་ཤེས་ཡོན་གྱི་སློབ་གསོ་དགོས་པ་དུས་ཚོད་སླེབས་རེད་བསམ་གྱི་འདུག་ཡང་ཁོང་གིས་མུ་མཐུད་དེང་སང་དུས་སུ་ལ་དྭགས་ས་གནས་ལ་ཡར་རྒྱས་ཀྱི་མིང་ལ་འགྱུར་བ་ཧ་ཅང་མང་པོ་སླེབས་ཀྱི་ཡོད་དུས་ལ་དྭགས་པའི་སྲོལ་རྒྱུན་གྱི་རིག་གཞུང་བཟང་པོ་དེ་དག་བརླག་པའི་ཉེན་ཁ་ཡོད་དུས་སི་ཤེས་ཡོན་སློབ་གསོའི་བརྒྱུད་སློབ་ཕྲུག་གཅིག་པུ་མིན་པར་མི་མང་ལ་ཡང་དགོས་མཁོ་ཧ་ཅང་ཡོད་པ་གསུངས་བྱུང། དེང་སང་གི་ལ་དྭགས་སྤྱི་ཚོགས་ནང་སྔོན་མ་བྱུང་མ་མྱོང་མཁན་དང་ཐོས་མ་མྱོང་མཁན་གྱི་རྙོག་དྲ་མང་པོ་མཐོང་ཡ་ཡོད་དུས་སློབ་གྲྭ་གཅིག་པུ་མ་ཡིན་པར་ཕ་མ་དང་སྤྱི་ཚོགས་ཁྱོན་ཡོངས་ལ་སི་ཤེས་ཡོན་གྱི་སློབ་གསོ་དགོས་མཁོ་ཧ་ཅང་ཆེན་པོ་མཐོང་གི་འདུག། ཕྱི་དངོས་པོ་ཡར་རྒྱས་མང་པོ་སླེབས་པའི་བརྒྱུད་ནང་སེམས་ཀྱི་ཡར་རྒྱས་དང་མཉམ་གོམ་པ་མདུན་སྤོས་བྱེད་ཐུབ་ཀྱི་མི་འདུག་ལོ་སྟོང་ཕྲག་རིང་ལ་དྭགས་ཀྱི་རིག་གཞུང་ཞེས་མེས་པོ་ཚང་མས་གཅེས་སྲུང་བྱེད་པ་དེ་ཡར་རྒྱས་ཀྱི་མིང་ལ་ང་ཚོས་ལོ་སུམ་ཅུ་བཞི་བཅུ་ནང་འགྱུར་བ་ཐེབས་ཡོད་དུས་ང་ཚོ་ཚང་མ་ཉག་ཕྲ་བའི་དུས་ཤིག་ལ་སླེབས་ཡོད་པ་མཐོང་གི་འདུག་བསྟན་འཛིན་ཆོས་འཛིན་ལགས་ཁོང་རང་གིས་སློབ་གྲྭར་ཆུང་དུས་འཛིན་གྲྭ་དྲུག་པ་ནས་སི་ཤེས་ཡོན་སློབ་གསོ་ཐོབ་པའི་བརྒྱུད་རང་སྒེར་ལ་ག་ཚོད་ཕན་ཐོགས་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་ལ། ང་རང་སི་ཤེས་ཡོན་སློབ་གསོ་དེ། ཐོག་མ་འཛིན་གྲྭ་དྲུག་པ་ནས་འགོ་བཙུགས་ཀྱིས་འཛིན་གྲྭ་དགུ་པ་ནས་མང་དུ་ཞིབ་ཕྲར་སྦྱང་རྒྱུ་བྱུང་དེ་སྔོན་ཏོག་དབྱིབས་ནད་ཡམས་བྱུང་དུས་ང་རང་སྒེར་ལ་སི་ཤེས་ཡོན་སློབ་གསོ་དེ་སྦྱངས་པའི་བརྒྱུད་ཧ་ཅང་ཕན་ཐོགས་པོ་བྱུང་ད་ལྟ་ཡང་ང་རང་འཛིན་གྲྭ་བཅུ་པ་ཡིན་དུས་གནས་སྟངས་མང་པོ་ནང་ལ་སི་ཤེས་ཡོན་སློབ་གསོའི་བརྒྱུད་ཕན་ཐོགས་པོ་འདུག་དམིགས་བསལ་དུ་རང་སྒེར་གཅིག་གི་སྤྱོད་ལམ་ཡར་རྒྱས་ལ་ཡང་ཧ་ཅང་འགྱུར་བ་སླེབས་པ་ཚོར་བྱུང། ཡང་མ་ཧཱ་བོ་དྷི་སློབ་གྲྭ་ནས་ཡིན་པ་ཚེ་རིང་སྒྲོལ་དཀར་ལགས་སི་ཤེས་ཡོན་སློབ་གསོའི་བརྒྱུད་སློབ་ཕྲུག་ཅིག་གི་མི་ཚེ་ནང་སོ་སོའི་སེམས་ཀྱི་བདེ་སྐྱིད་ལ་ག་ཚོད་ཕན་གྱི་ཡོད་པའི་ཐོག་གསུངས་དོན་དུ། ང་རང་ཞོགས་པ་ཆོས་ཤིག་འདོན་ན་ཆོས་བྱེད་པ་ལས་རང་གི་བདེ་སྐྱིད་ཆེད་ཡིན་པ་དམིགས་བསལ་ཚོར་གྱི་མི་འདུག་སི་ཤེས་ཡོན་བརྒྱུད་བདེན་པ་ཉིན་རེའི་མི་ཚེ་ནང་སྐྱིད་པོ་གང་འདྲ་བསྡད་དགོས་པའི་ཐོག་བདེན་པ་ཕན་པ་ཚོར་སོང་ཡང་ང་རང་སྒེར་གཅིག་པོ་མིན་པར་ཁོར་ཡུག་བཟང་པོ་ཞིག་བསྐྲུན་རྒྱུ་ཆེད་སྦྱང་རྒྱུ་མང་པོ་འདུག།
ལ་དྭགས་མི་དམངས་སློབ་གྲྭའི་བཟང་སྤྱོད་ཚོགས་ཆུང་གི་ཚོགས་མི་རྒན་ངག་དབང་བརྩོན་འགྲུས་ལགས་ཀྱིས་སློབ་གྲྭའི་སློབ་ཕྲུག་རྣམས་ནས་སི་ཤེས་ཡོན་སློབ་གསོ་ཐོབ་པའི་བརྒྱུད་སློབ་ཕྲུག་རྣམས་ཀྱི་ལྟ་ཕྱོགས་གང་འདྲ་ཡོད་པའི་སྐོར་གསུངས་དོན་དུ། ང་ཚོ་སྤྱི་ཚོགས་ཁོ་རང་དེ་འཁྲུག་རྒྱོག་འདྲ་པོ་ཆགས་འདུག་ད་སྤྱི་ཚོགས་འཁྲུག་ཡ་འཁྲུག་ཡ་ལབ་ན་ད་འཁྲུག་ལབ་ན་ད་ང་ཚོ་འདི་རེད་ད་ཟིང་ཆ་རེད་འདུག་ད་སོ་སོ་དཔེ་ཤ་སྐུ་ལ་རྒྱུ་ཡ་འདྲ་པོ་དང་ཨ་ནེ་སོ་སོ་དཔེ་ལས་ཀ་བྱས་ནས་སྤུ་གུ་ལ་ཨ་ནེ་སློབ་གསོ་བཏང་ཡ་གི་དམིགས་བསལ་གྱི་སྔོན་མ་ཡིན་ན་ང་ཚོ་སྤོ་བོ་རྨོ་མོ་དང་ཨ་ནེ་ཁོང་ཚོ་གི་སློབ་གསོ་རྒྱག་ཡ་དང་དེ་འདྲའི་ག་རེ་ཡིན་ན་ཁོང་ཚོ་ང་ཚོ་ལ་བཟང་སྤྱོད་སློབ་གསོ་དེ་རང་བཞིན་གྱིས་རག་གི་ཡོད་རེད། དེང་སང་སྤོ་བོ་རྨོ་མོ་དེ་ཚོ་བློ་ཁ་ཤེས། དེ་ནས་ལུང་པ་བྱམས་པ་ནས་སློབ་གྲྭ་ལ་སྤུ་གུ་ཨིན་ཇི་མི་ཇི་སློབ་གྲྭ་བཏང་དགོས་སོང་ཙང་ཁོང་ཚོ་ད་ལྟ་ལས་གཞུང་སྒོ་བདེ་བ་ལ་སྤུ་གུ་ཚང་མ་བསྡད་ཨེ་ནས་སྤོ་བོ་རྨོ་མོ་དེ་ཚོ་གང་འུ་ཚེའུ་མ་རེད་ང་ཚོ་གྲོང་གསེབ་ལ་ལགས་དེ་ནས་ཁོང་ཚོ་ལ་བཟང་སྤྱོད་སློབ་གསོ་དངོས་གནས་མེད་སྐྱོ་འདྲ་བོ་བྱེད་འདུག་ཨང་ལ་དེའི་དངོས་གནས་ད་ལྟ་བཟང་སྤྱོད་སློབ་གསོ་དེ་ལ་དྭགས་མི་དམངས་སློབ་གྲྭའི་སྤུ་གུ་དངོས་གནས་ད། ང་ཚོ་དགོས་ཡ་འདུག་བསམ་ནས་ད་ལྟ་དེ་གྲ་སྒྲིག་ཞུ་ཡས་ནས་སྤུ་གུ་དངོས་གནས་ཁོ་རང་ཚོ་ང་ཚོ་འཇམ་དང་ང་ཚོ་སྤུ་གུ་ལ་སློབ་གསོ་བརྒྱབ་འདུག་ལ་ཁོ་ཚོ་རྣམས་ལ་ཚོར་བ་ཞུགས་ལེགས་འདུག། ཡང་རྒན་ལགས་ཀྱིས་མུ་མཐུད་ལ་དྭགས་མི་དམངས་སློབ་གྲྭ་ནས་སློབ་ཕྲུག་རྣམས་ལ་སི་ཤེས་ཡོན་དང་བཟང་སྤྱོད་ཐོག་སློབ་གསོ་གནང་ཐུབ་པ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་པ་འགྲུབ་ཐུབ་པ་ཚོར་གྱི་ཡོད་པ་གསུངས་བྱུང། ད་ནི་ཁོ་ཚོ་ལ་བཟང་སྤྱོད་སློབ་གསོ་དངོས་གནས་མེད་སྐྱོ་འདྲ་བོ་བྱེད་འདུག་ལ་དེའི་དངོས་གནས་ད་ལྟ་བཟང་སྤྱོད་སློབ་གསོ་དེ་ལ་དྭགས་མི་དམངས་སློབ་གྲྭའི་སྤུ་གུ་དངོས་གནས་ད། ང་ཚོ་དགོས་ཡ་འདུག་བསམ་ནས་ད་ལྟ་དེ་གྲ་སྒྲིག་ཞུ་ཡས་ནས་སྤུ་གུ་ངོས་ནས་ཁོ་རང་ཚོ་ང་ཚོ་མཚམས་མཚམས་ལ་ང་ཚོ་སྤུ་གུ་ལ་སློབ་གསོ་བརྒྱབ་དུས་སྒང་ལ་ཁོ་ཚོ་ནང་ལ་ཚོར་བ་ཞེ་པོ་སླེབས་ཀྱི་འདུག་ང་ཚོ་སྒྲུང་འདྲ་བོ་ཞིག་དེ་བྱས་དུས་ལ་ཁོ་ཚོ་མིག་ནས་མཆི་མ་བཏང་ཡ་འདྲ་བོ་ན་དེ་འདྲའི་ཚོར་བ་ཞེ་པོ་སླེབས་ཀྱི་འདུག་ད་དེ་ང་ཚོ་ད་ལྟ SEE Learning ཚོགས་ཆུང་གི་དེ་དམིགས་ཡུལ་དེ་འགྲུབ་དེ་ཡིན་རྒྱུ་བསམ་བསམ་ཡ་གཅིག་དང་མཉམ་དུ་དེ་ནི་ང་རང་ཚོ་མི་དམངས་སློབ་གྲྭའི་ངོས་ནས་གོང་ས་མཆོག་གི་ནས་ཐུགས་ཀྱི་དགོངས་པ་ཆུང་ཆུང་ཞིག་ང་ཚོ་འགྲུབ་ཐུབ་ཡ་ཡས་དེ་ནི་ང་རང་ཚོ། དེས་དགའ་བོ་འགྲོ་བ་ཞིག་ཏུ་བྱས། SEE ཤེས་ཡོན་སློབ་གསོ་དང་འབྲེལ་ཨེ་མོ་རི་ནས SEE ཤེས་ཡོན་མཐུན་སྦྱོར་གནང་མཁན་གྱི་སྦྱོང་བརྡར་ཐོབ་མྱོང་མཁན་ནས་ལ་དྭགས་མི་དམངས་སློབ་གྲྭར་དུས་ནས་དུས་སུ་དགེ་རྒན་དང་ཕ་མ་རྣམས་ལ SEE ཤེས་ཡོན་སློབ་གསོ་ཐོབ་ཀྱི་ཡོད་པ་རེད་འདུག་ཡང་ལ་དྭགས་ས་གནས་སུ་སློབ་གྲྭ་ཁག་མང་པོ་ཡོད་པའི་ནང་ནས་སློབ་གྲྭ་ཁག་སོ་སོར་བཟང་སྤྱོད་སོགས་ཀྱི་ཐོག་སློབ་གསོ་གནང་གི་ཡོད་ན་ཡང་སློབ་གྲྭ་ཁག་འདྲ་མིན་མཉམ་འཛོམས་ཀྱིས SEE ཤེས་ཡོན་ཐོག་ལས་འགུལ་སྤེལ་བ་ནི་ལ་དྭགས་མི་དམངས་སློབ་གྲྭ་གཅིག་པུ་རེད་འདུག་ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུས།

བཀག་སྡོམ་བྱས་ཡོད་པར་དེར་ངོ་རྒོལ་བྱེད་མཁན་ཚོས། དེ་ནི་ནག་ཉེས་ཕོག་པ་ཚོས་རང་གི་ཁྲིམས་རྩོད་པ་གདམ་ཀ་བྱ་རྒྱུའི་ཐོབ་ཐང་བཙན་འཕྲོག་བྱས་པ་དང་ཁྲིམས་ཐག་དྲང་པོ་ཡོང་རྒྱུ་མིན་སྐོར་བརྗོད་ནས་སྐྱོན་བརྗོད་བྱས་འདུག་སྔ་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་གཞུང་གི་ཁྲིམས་བཟོ་ལས་ཁང་གིས་ཀྱང་ཡུལ་དེའི་ཁྲིམས་གཞིར་བསྐྱར་བཅོས་བྱས་ནས་ཧོང་ཀོང་གི་ཁྲིམས་ཁང་ཁག་གིས་ཕྱི་རྒྱལ་གྱི་ཁྲིམས་རྩོད་པ་ཧོང་ཀོང་ནང་ལས་ཀ་བྱ་རྒྱུར་ཧོང་ཀོང་ས་གནས་ཀྱི་དཔོན་རིགས་ཀྱི་ཆོག་མཆན་ངེས་པར་དུ་ཐོབ་དགོས་པ་དང་རྒྱལ་ཡོངས་ཀྱི་བདེ་འཇགས་དང་འབྲེལ་བའི་གྱོད་གཞིའི་ཐད། ཕྱི་རྒྱལ་གྱི་ཁྲིམས་རྩོད་པར་ལས་ཀ་སྤྲོད་མི་དགོས་པའི་སྐོར་རྒྱ་ནག་གི་ཁྲིམས་ནང་བཀོད་འདུག། ཡང་ཕྱི་རྒྱལ་གྱི་ཁྲིམས་རྩོད་པ་ཚོ་ཁྲིམས་ཆད་གཏོང་མཁན་དང་ནག་ཉེས་ཕོག་པ་ཚོས་རྒྱུན་རིང་ནས་བེད་སྤྱོད་བྱེད་མུས་ཡིན་པ་མ་ཟད། དེ་ནི་ཧོང་ཀོང་གི་ལམ་སྲོལ་ཞིག་ཀྱང་ཡིན་རུང་ཉེ་བའི་དུས་སུ་ཕྱི་རྒྱལ་གྱི་ཁྲིམས་རྩོད་པ་མང་པོ་ཞིག་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་ཚོར་ཁྲིམས་ཁང་ནང་ཞུ་གཏུག་བྱས་པ་བརྒྱུད་ནས་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་ཅིང་ཧོང་ཀོང་གི་དཔོན་རིགས John Lee ཟེར་བས། ཞུ་གཏུག་བྱས་པའི་རྗེས་སུ་ཧོང་ཀོང་གི་མི་རྒྱུ་ཆེན་ཇི་མི་ལའེ་ཡིས་ཕྱི་རྒྱལ་གྱི་ཁྲིམས་རྩོད་པ་ཏྲི་མོ་ཐི་ཨོ་ཝེན་བཀག་འགོག་བྱས་འདུག་རང་ལོ་བདུན་ཅུ་དོན་ལྔར་སླེབས་པའི་ཇི་མི་ལའེ་ནི་དམ་དྲག་བཀག་སྡོམ་བྱས་པའི་མང་གཙོའི་ལམ་ལུགས་ལ་དགའ་ཞེན་ཆེ་བའི Apple Daily ཞེས་པའི་ཚགས་པར་གསར་འཛུགས་གནང་མཁན་ཡིན་པ་དང། ད་ཆ་ཧོང་ཀོང་གི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ཀྱི་ཁྲིམས་གཞི་ཟེར་བའི་འོག་ཁོང་ལ་ནག་ཉེས་གཞི་བཙུགས་པའི་འོག་ཡོད་པའི་གནས་ཚུལ་འདུག། ཡང་མ་ཡཱན་མར་རྒྱལ་ཡོངས་ཆིག་སྒྲིལ་གཞུང་འཛིན་ཞེས་པའི་མགྲིན་ཚབ་པས། ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཀྱི་མཐུན་ཚོགས་ཀྱིས། མ་ཡཱན་མར་གྱི་དྲག་པོའི་གཞུང་འཛིན་ལ་ཞི་བའི་གྲོས་མོལ་གནང་ཐབས་མགོ་འཛུགས་གནང་བ་དེར་དགའ་བསུ་ཞུས་ན་ཡང། ཡུལ་དེའི་དྲག་པོའི་གཞུང་འཛིན་ལ་ཡིད་ཆེས་བྱེད་ཀྱི་མེད་སྐོར་བརྗོད་འདུག་དེ་ཡང་རོའི་ཊར་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན། ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ཀྱི་ཚོགས་མིའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་ཨིན་ཀྲོ་ནེ་ཤི་ཡའི་ནང་ཆེས་མཐོའི་ལྷན་ཚོགས་གནང་བཞིན་པའི་སྐབས་སུ། མ་ཡ་མར་ཐོག་དམག་མིས་གཞུང་འཛིན་བྱས་ནས་སྡང་དགྲར་འཛིན་པའི་བྱ་སྤྱོད་ཁག་འཕྲལ་མ་ཉིད་དུ་མཚམས་འཇོག་དགོས་པའི་འབོད་སྐུལ་བྱས་ཏེ། གྲོས་མོལ་ཡོང་རྒྱུར་འཕུལ་འདེད་དང་ཡུལ་དེར་རོགས་སྐྱོར་མཁོ་སྤྲོད་བྱ་རྒྱུའི་ཐབས་ཤེས་གནང་འདུག་མ་ཡ་མར་གྱི་རྒྱལ་ཡོངས་ཆིག་སྒྲིལ་གཞུང་འཛིན་ཞེས་པའི་མགྲིན་ཚབ། Kyaw Zaw། ལགས་ཀྱིས་ཞི་བའི་གྲོས་མོལ་བྱ་རྒྱུར་འགོག་རྐྱེན་བཟོ་མཁན་ཆེ་ཤོས་དེ་ནི་ཡུལ་དེའི་དམག་མིས་འཛིན་པའི་གཞུང་དེ་ཡིན་སྐོར Reuters གསར་ལས་ཁང་ལ་བརྗོད་འདུག་པས། ཁོང་གིས་ཡུལ་དེའི་དམག་མིས་ཟིན་པའི་གཞུང་འཛིན་གྱིས་རྒྱལ་སྤྱིའི་སྤྱི་ཚོགས་ལམ་ནོར་ལ་ཁྲིད་ཐབས་བྱེད་ཀྱི་ཡོད་པ་དང། མ་ཡ་མར་ནང་དམག་མིས་གཞུང་འཛིན་བཙན་འཕྲོག་བྱས་པའི་རྗེས་སུ་ཟིང་འཁྲུག་ཆེན་པོ་བྱུང་བར་བརྟེན་ནས་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁག་གི་མཐུན་ཚོགས་ཀྱིས་མོས་མཐུན་རྒྱབ་སྐྱོར་གནང་བའི་ཞི་བའི་དོན་ཚན་ལྔ་དེ་ལག་ལེན་མ་ཐུབ་པ་དེར་མཛུབ་སྟོན་གནང་འདུག་ལ། ཡང་ཡུལ་དེའི་དྲག་པོའི་གཞུང་གིས་རང་གིས་ཁས་ལེན་བྱས་པ་ཁག་དུས་ནམ་ཡང་དམ་འཛིན་བྱེད་ཀྱི་མེད་སྐོར་གསུངས་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་མ་ཡ་མར་གྱི་དྲག་པོའི་དམག་མིས་མང་མོས་འོས་བསྡུའི་ཐོག་ནས་རྒྱལ་ཁ་ཐོབ་པའི་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་ལྕམ་ཨང་སང་སུའུ་ཀི་མཆོག་གིས་དབུ་ཁྲིད་པའི་གཞུང་འཛིན་དབང་ཆ་བཙན་འཕྲོག་བྱས་པའི་རྗེས་སུ། ཡུལ་དེའི་ནང་གི་མི་མང་ཚོས་ཞི་བའི་ངོ་རྒོལ་ཐོག་དྲག་གནོན་ཤུགས་ཆེ་བྱེད་མུས་ཡིན་པ་མ་ཟད་དེ་ཡིས་དྲག་པོའི་གཞུང་གི་དམག་མི་དང་ཡུལ་དམངས་དབར་འཐབ་རྩོད་ཇེ་མང་དུ་འགྲོ་རྒྱུར་ཡང་ཕན་གྲོགས་ལྟ་བུ་བྱས་ཡོད་པའི་གནས་ཚུལ་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་རིགས་ལམ་སློབ་ཁྲིད་གནང་ཡ་དེ་ཆོས་ཕྱོགས་ཁོ་ན་མ་ཡིན་པར། དེང་དུས་ཤེས་ཡོན་སློབ་ཁྲིད་ནང Critical Thinking ཞེས་བསམ་བློ་གཏོང་སྟངས་འདྲ་མིན་གོང་འཕེལ་གཏོང་རྒྱུར་ཕན་ཐོགས་གལ་ཆེན་ཡོད་སྐོར་རིགས་ལམ་དང་དེང་དུས་ཤེས་ཡོན་གྱི་ལམ་ལུགས་གཉིས་ཀར་སྦྱང་པོ་ཆུ་སྦྱངས་པ་ཆེན་པོ་ན་སྦྱངས་པ་ཆེན་པོ་ཡོད་མཁན། ཨ་མེ་རི་ཀའི་ཀལ་ལི་ཧྥོ་ནི་ཡའི་མངའ་སྡེའི་ཧྥུ་ལ་ཀྲན་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་བསྟན་འཛིན་རྡོ་རྗེ་ལགས་ཀྱིས་གསུངས་པ་འདི་གའི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཤེས་ཡོན་སློབ་གསོའི་ལེ་ཚན་ནང་ལ་ཡང་དེང་དུས་ཤེས་ཡོན་སློབ་ཁྲིད་ཀྱི་བྱ་གཞག་ནང་ལ་རིགས་ལམ་བེད་སྤྱོད་བཏང་གནང་བ་ཡིན་ན་དེས་རིག་པ་འཕེལ་ཡག་དང་དེ་ཚོ་ལ་ཡང་ག་ག་ཚོད་ཕན་ཐོགས་ཡོད་མེད་སྐོར་ལ་ཨ་མི་རི་ཀའི་ཀལ་ལི་ཧྥོར་ནི་ཡ་མངའ་སྡེའི་ཧྥུ་ལ་ཀྲན་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་བསྟན་འཛིན་རྡོ་རྗེ་ལགས་ལ་ཡང་བཀའ་འདྲི་ཞུ་གི་ཡིན། བསྟན་འཛིན་རྡོ་རྗེ་ལགས་ང་རང་ཚོའི་བོད་པའི་ནང་ཆོས་སྐོར་ལ་མཁྱེན་རྒྱ་ཆེན་པོ་རེད་ད་ད་ག་ནང་བཞིན་ནུབ་ཕྱོགས་རྒྱལ་ཁབ་ཀྱི་གཙུག་ལག་སློབ་གྲྭའི་ནང་ལ་ཡང་སློབ་ཁྲིད་གནང་གི་ཡོད་དུས་གདན་ས་ཁག་གི་ནང་ལ་སློབ་ཁྲིད་གནང་ཡག་གི་རིགས་ལམ་དེ་དེང་དུས་ཤེས་ཡོན་གྱི་ཐོག་ལ་ཡང་སྦྱར་བྱས་ནས་སློབ་ཕྲུག་ཚོ་ལ་ཡང་སློབ་ཁྲིད་གནང་ཐུབ་པ་ཡིན་ན་དེས་རིག་པ་གོང་འཕེལ་འགྲོ་ཡག་དང་སློབ་སྦྱོང་གཞན་དང་དེ་ཚོ་ལ་ཡང་ཕན་ཐོགས་ག་ག་ཚོད་ཡོང་གི་ཡོད་པ་གཟིགས་ཀྱི་ཡོད་ན། ང་རང་ཚོའི

ཨ་ནི་ཉམས་ལེན་ཡག་པོ་ཡོང་ཡ་དང་ད་སངས་རྒྱས་དང་ཐར་པའི་གོ་འཕང་འགྲུབ་པའི་གི་དེ་འདྲས་ཆེད་དུ་རོ་བ་ལ་ང་ཚོས་གཙོ་བོ་དེ་ད་ད་དེ་རེད་དེ་ཡིན་ནའི་ད་དེ་འདྲས་རིགས་ལམ་སློབ་སྦྱོང་གནང་ཡ་དེ་ད་དེང་སང་དེང་དུས་ཀྱི་ཤེས་བྱ་སློབ་སྦྱོང་བྱ་ཡ་ལ་ཡ་ཞེ་དྲག་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་བསམ་དྲན་གྱི་འདུག་ད་ད་དེ་ངས་ཞུས་པ་ཙམ་མ་རེད་མང་པོ་ཅིག་མཁྱེན་གྱི་ཡོད་རེད་གོ་སྐྱབས་མགོན་ཆེན་པོ་མཆོག་གིས་དུས་དང་རྣམ་པ་ཀུན་ཏུ་ལམ་སྟོན་གནང་བ་ནང་དུ་གལ་ཆེ་ཤོས་གཅིག་ལ་ཡ་ད་ང་ཚོ་སློབ་གྲྭ་ཁག་ལ་ཡ་སྙེ་མ་ཨ་ནི་ངས་རིགས་ལམ་བསླབས་ཤིང་བསླབས་བྱས་ཡ་བ་གར་བྱེད་ནས་པས་ཡས་ཆེན་པོས་སོར་ཆེན། བྱས་ཏེ་མང་པོ་ཅིག་གལ་ཆེན་པོ་ཅིག་བཀའ་གནང་ས་ད་དེ་ཚུ་ཚགས་ཚུར་ཕྱིན་རྗེས་དེང་སང་དཔེར་ན་དེ་ང་རང་ཚོའི་ད་རྡ་རམ་ས་ལ་ད་བོད་ཁྱིམ་སློབ་གྲྭར་གཙོས་པའི་མང་པོ་ཅིག་ལ་ཡ་རིགས་ལམ་གྱི་ཐོག་ནས་ཨ་དེང་དུས་ཀྱི་སློབ་སྦྱོང་དེ་འདྲས་དེ་སློབ་ཚན་བསླབ་པའི་དེ་གནང་གི་འདུག་ཨ་དེ་གི་སྐད་ཅིག་གི་རིག་པ་བཏང་སྟངས་དང་བསམ་བློ་བཏང་སྟངས་དང་རྣམ་དཔྱོད་རེད་བ། Critical Intelligence ཕལ་ཡ་ཞེ་པོ་ཅིག་ཁྱད་པར་འགྲོ་གི་ཡོད་ས་རེད་ལ་རེད་བ།

ཐག་གཅོད་ག་རེ་བྱེད་དགོས་ཡོད་མེད་ནི་ར་རོ་བ་མི་ཚེ་འདིའི་གནད་དོན་ཡིན་ནའི་རེད་ལས་དོན་ཐོག་ལ་ཡིན་ནའི་རེད་གང་ཅིའི་ཐོག་ལ་ཡང་གཅིག་གིས་དེ་གའི་དགོས་པ་རྒྱུ་མཚན་དང་ཨ་ཕྱོགས་ཡོངས་ནས་འདྲ་མ་འདྲ་ནས་བལྟ་བྱས་ཨ་ནི་དེ་ག་ཐག་བཅད་བྱེད་རོ་བ་འདིའི་ཐོག་ལ་ཡང critical thinking ཟེར་གི་འདུག་ལ་རོ་བ་མི་གཅིག་ལབ་གི་འདུག་ཟེར་ནས་ཐག་བཅད་པ་མ་ཡིན་པ་འོ་འདི་འདྲས་འདི་འདྲས་ལབ་གི་འདུག་བ་ཧ་ཅང་པ་ཅང་བྱས་ནས་གཅིག་རྒྱུགས་འགྲོ་ཡས་དེ་འདྲས་མེད་པ་བྱས་ནི་ཨ་ཕྱོགས་འདྲ་མ་འདྲ་ནས་དབྱིན་ཇི་ཆིག་ཆིག་བི་ཇི་བྱས་པ་ཡིན་ན perspective ཟེར་གི་འདུག་བ་དེ་གའི་ཕྱོགས་འདྲ་མ་འདྲ་ནས་གཅིག་བལྟས་པ་ཡིན་ན་ཨ་ནི་གོ་རྟོགས་འདྲ་མ་འདྲ་བའི་ཐོག་ནས།

མཁས་པའི་མིང་ལ་ཞུ་གི་རེད་བ། ཡིན་ནའི་ངས་ལབ་ཚད་གང་ག་ལོག་གོ་དད་པ་མ་བྱེད་པ་བྱས་རེད་བ་ཁྱེད་རང་ཚོ་གི་བསམ་བློ་བཏང་འདིའི་ཐོག་ལ་ཡ་དོགས་འདྲི་བྱེད་འདིའི་ཐོག་ལ་ཡ་བྱུང་ན་ཁྱེད་རང་ཚོ་གི་འདི་ག་རེ་བྱེད་ནི་རེད་དྲི་བ་བཏང་ཡ་གནད་འགག་ཞེ་པོ་ཅིག་རེད་མ་གཏོགས་ཅི་ངས་ལབ་ཚད་གང་ག་དད་པ་བྱས་ནི་ཅིག་ཁས་འཆེ་བ་ཡིན་ན་ཨ་སོ་སོའི་རྣམ་དཔྱོད་བེད་སྤྱོད་བྱེད་ཡོད་མ་རེད་བ་ང་ཚོ་ཡིན་ན་རིག་ལམ་བེད་སྤྱོད་བྱེད་ཡོད་མ་རེད་བ་དགེ་རྒན་གྱིས་ལབ་པ་རེད་དེ་འདི་ལ་ཡ་རྣམ་དཔྱོད་བྱེད་དགོས་རེད་བ་དཔེར་ན་ང་ཚོ་ད་ལྟ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འདི་ཚན་རིག་དང་མཐུན་པའི་དགེ་མཚན་ཆེན་པོ་ཅིག་ག་རེ་རེད་སངས་རྒྱས་ཀྱིས་དང་པོ་ཉིད་ནས་ཨེ་ངས་ལབ་པའི་ཆོས་དེ་ཁྱེད་རང་ཚོ་གི་བས་དད་པ་དག་སྣང་བྱས་ནི་ཁས་བླང་དགོས་མ་རེད། ཨ་འདི་ཕར་བརྟག་དཔྱད་ཡག་པོ་བྱས་ཨ་ང་ཚོ་ནམ་རྒྱུན་ཡོངས་གྲགས་ཀྱི་ལུང་གལ་ཆེན་པོ་ཅིག་ཡོད་རེད་བ་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན་ཨ་ནི་གསེར་བརྟག་དཔྱད་བྱེད་མཁན་དེ་གིས་དེ་ཨ་གསེར་དངོས་གནས་ཡིན་མེད་དེ་ག་འདྲ་བྱེད་དུས་སྒང་ལ་ཡ་ཨ་ནི་མེའི་ནང་ལ་མར་བསྲེགས་མར་བརྡར་ཨ་ནི་བཅད་འདི་འདྲས་བྱས་ནས་གསེར་ཡིན་མེད་དེ་ཧ་གོ་དགོས་རེད་བ་འདི་ནང་བཞིན་ཁྱེད་རང་ཚོ་གི་རིགས་ལམ་རྣམ་དཔྱོད་བེད་སྤྱོད་བྱས་རྗེས་ཨ་ངའི་ཆོས་དེ་ཡང་དག་པ་དང་བདེན་པ་ངས་ལབ་པ་ནང་བཞིན་འདུག་ན།

ཁོང་ཚོས Aristotle གི Syllogism ཟེར་མཁན་ནང་ལ་ཡང་ཐལ་འགྱུར་འདྲ་པོ་འདྲ་པོ་དེ་འདྲ་ཡོང་གི་འདུག་བ། དེ་དོན་མེད་པ་རང་ད་རེད་མི་འདུག་ད་ཡིན་ན་ང་ཚོའི་དགོན་པ་གྲྭ་ཚང་ནང་དུ་ཡང་ད་ཅི་རྟགས་གསལ་བཏང་བྱས་དེ་སྐོར་སྒྲོམ་གཞི་ཅིག་གི་ཐོག་ནས་རིགས་ལམ་བྱེད་ཀྱི་ཡོད་རེད་བ། ཅི་ལྟར་ང་རང་བསམ་བློ་བཏང་བ་ཡིན་ན་འདི་ཡིན་པའི་རྒྱུ་མཚན་ག་རེ་རེད། རྒྱུ་མཚན་འདི་ཡིན་པ་ཡིན་ན་ཨ་ནི་གནད་འགག་འདི་ཚང་གི་འདུག་ཡང་འདི་འགྲིག་གི་མི་འདུག་ཟེར་ན་ང་ཚོ་བསམ་བློ་མང་པོ་ཅིག་བཏང་ཡ་ཅིག་རེད་བ། དེའི་མིང་ལ་ཡང་རིགས་ལམ་ཟེར་གི་འདུག་སྐྱབས་མགོན་རིན་པོ་ཆེ་གིས་ཐེངས་མང་དེ་འདྲ་བཀའ་གནང་བྱས་དེ་རིགས་ལམ་བྱ་ཡ་འདི་གནད་འགག་འདུག་དཔེར་ན་ལྷག་པར་དུ་ཨ་ནི་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་ཡིན་པ་ཡིན་ན་ད་ཁྲིམས་གཅོད་ཁང་ནང་ལ་ཡང་ཁྲིམས་རྒྱག་དགོས་རེད་བ།

ཐུགས་རྗེ་ཆེ་གནང། ལགས་སོ་ལགས་སོ་ཐུགས་རྗེ་ཆེ་གནང་གྲོགས་པོ་རྣམས་མི་རྩི། སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ།

གང་ཟག་རྟག་གཅིག་རང་དབང་བའི་བདག་གིས་སྟོང་པ་དེ། གང་ཟག་གི་བདག་མེད་རགས་པ་དང། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་དེ། གང་ཟག་གི་བདག་མེད་ཕྲ་མོར་བཞེད་པ་བཅས། གང་ཟག་གི་བདག་མེད་ཕྲ་རགས་གཉིས་བཞེད་པ་དང། གཟུགས་དང་གཟུགས་འཛིན་ཚད་མ་རྫས་གཞན་གྱིས་སྟོང་བ། ཆོས་ཀྱི་བདག་མེད་ཕྲ་མོར་བཞེད་པ་དང། གཟུགས་གཟུགས་འཛིན་རྟོག་པའི་ཞེན་གཞིར་རང་གི་མཚན་ཉིད་ཀྱིས་གྲུབ་པས་སྟོང་པ་དེ་ཡང། ཆོས་ཀྱི་བདག་མེད་ཕྲ་མོར་བཞེད་ཅིང། ཆོས་ཀྱི་བདག་མེད་ཕྲ་མོ་དེ་གཉིས་ཀ་སྟོང་ཉིད་དུ་བཞེད་ཀྱི་ཡོད་ཀྱང། སྟོང་ཉིད་ཡིན་ན་དེ་གཉིས་པོ་གང་རུང་ཡིན་དགོས་དོན་མེད་པར་འགོག་བདེན་དང། མྱང་འདས་གཉིས་ཀྱང་སྟོང་ཉིད་ཡིན་པ་གང་ཞིག་ལ་གོང་གི་དེ་གཉིས་གང་རུང་མ་ཡིན་པ་བཅས་ཀྱི་ཞིབ་ཆ་དང་བཅས་ཏེ་བསྟན་པར་མཛད་ཡོད་པ་དེ་ཡིན། ད་དུང་འདི་པའི་ལུགས་ཐུན་མོང་མ་ཡིན་པ་གཞན་པ་ཞིག་ཡོད་པ་ནི། འདུས་བྱས་ཀྱི་ཆོས་རྣམས་རང་འཛིན་ཚད་མ་དང་རྫས་གཅིག་ཏུ་འགྲོ་གི་ཡོད་པ་དང། འདུས་མ་བྱས་ཀྱི་ཆོས་རྣམས་རང་འཛིན་ཚད་མ་དང་ངོ་བོ་གཅིག་ཏུ་བཞེད་པ་བཅས་དེ་དག་ནི། སེམས་ཙམ་པ་བའི་ལམ་གྱི་དམིགས་པ་འཇོག་སྟངས་དང་ངོས་འཛིན་བྱེད་སྟངས་ཆགས་ཀྱི་ཡོད། གཉིས་པ་སེམས་ཙམ་པ་བའི་ལྟ་གྲུབ་ལས་ལམ་གྱི་སྤང་བྱ་བསྟན་པ་ལ། ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་གཉིས་བཞེད་པ་ལས། དང་པོ་ཉོན་སྒྲིབ་ལ་གང་ཟག་གི་བདག་མེད་ཕྲ་རགས་གཉིས་ས་བོན་དང་བཅས་པ་འཇོག་གི་ཡོད་པ་དང། སེམས་བྱུང་ང་གཅིག་གི་ནང་ནས་མ་རིག་པ་དང། འདོད་ཆགས་སོགས་རྩ་ཉོན་དྲུག་དང། ཁོང་ཁྲོ་དང་འཁོན་འཛིན་སོགས། ཉེ་ཉོན་ཉི་ཤུ་དང་བཅས་པ། ཉོན་སྒྲིབ་ཀྱི་མཚན་གཞི་ལ་འཇོག་གི་ཡོད་པ་དང། ཤེས་སྒྲིབ་ཀྱི་མཚན་གཞི་ལ། ཆོས་ཀྱི་བདག་འཛིན་བག་ཆགས་དང་བཅས་པ་བཞག་སྟེ། དེ་ཡང། བྱང་ཆུབ་སེམས་དཔའ་རྣམས་ཀྱིས། ཤེས་སྒྲིབ་སྤང་བྱའི་གཙོ་བོར་བྱེད་ཀྱང། ཉོན་སྒྲིབ་གཙོ་བོར་མི་བྱེད་པ་དང། ཉན་རང་གཉིས་ཀྱིས།

ཕྱི་དོན་གྲུབ་མེད་པ་ཙམ་དུ་མ་ཟད་པའི་སེམས་བདེན་སྟོང་རེད་བྱས་ནས། མདོར་ན། ཕྱི་ནང་གི་ཆོས་ཐམས་ཅད་ལོ་བདེན་པས་སྟོང་པ་རེད་བྱས་ནས། བདེན་པ་བཀག་ཡིན་དུས་ཙ་ནས། ཕྱི་དང་ནང་གི་ཆོས་གང་ལ་ཡིན་ན་ཡང། དེ་དམིགས་གཏད་ཞིག་འགྲོ་ཡ་ཅིག་ཡོང་བསྡད་ཀྱི་འདུག་ག། ད་འདིར་དམིགས་གཏད་ཟེར་དུས་ད་ཡང་རང་རྒྱུད་རང་གི་ལུགས་ཀྱི་དམིགས་གཏད་ཟེར་བ་ད་རེད་བ། བྱས་ཙང་ཀ། ས་དེ་འདྲ་ཡིན་དུས་ཙ་ནས། རྒྱ་ཆེར་དང་རླབས་ཆེར་ཕྱིན་བསྡད་པ་རེད། ད་དེ་དེ་དབུ་དབུ་མ་པའི་གཞུང་བཤད་པ་ལ། དབུ་མ་པའི་ད་གྲུབ་མཐའ་བཤད་པ་ལ། བཞི་པ་ངོ་བོ་ཉིད་མེད་པར་སྨྲ་བ་དབུ་མ་པའི་གྲུབ་མཐའ་རྣམ་པར་གཞག་པ་ལ། མཚན་ཉིད་སྒྲ་བཤད་དབྱེ་བ་ཕྱེ་བ་སོ་སོའི་དོན་བཤད་ནས། ཕྱེ་བ་སོ་སོའི་དོན་བཤད་པ་ལ་དབུ་མ་ཐལ་རང་གཉིས། ད་བཞི་པ་གྲུབ་མཐའི་འདོད་ཚུལ་ལ། རྣལ་འབྱོར་སྤྱོད་པ་དབུ་མ་རང་རྒྱུད་པའི་ལུགས་དང་མདོ་སྡེ་སྤྱོད་པ་དབུ་མ་རང་རྒྱུད་པའི་ལུགས་གཉིས། ད་དབུ་མ་རང་རྒྱུད་པ་ལ་ད་གཉིས་ཕྱེ་ནས། དེ་ནས་ནོད་པའི་དང། དང་པོ་ལ་གཞི་ལམ་འབྲས་གསུམ་ལས་དང་པོ་གཞི་ཡི་རྣམ་གཞག་ལ། ཡུལ་དང་ཡུལ་ཅན་གཉིས་ལས། དང་པོ། ཡུལ་ནི་གཞི་གྲུབ་ན་རང་མཚན་གྱིས་གྲུབ་པས་ཁྱབ་སྟེ། རང་མཚན་གྱིས་གྲུབ་པས་ཁྱབ་པར་བཞེད། ད་འདི་ཡང་ད་རང་མཚན་གསུང་དུས་ཙ་ནས། ག་ཟེར་བ་རེད་ཕ་གི། ཆོས་དེ་དང་དེ་ཟེར་ནས་མཛུབ་མོ་འཛུགས་ས་གཅིག་གི་ཕར་ངོས་ནས་ཡོད་པ་འདྲ་པོ་ཅིག་ང་ཚོ་བློ་ལ་ཤར་གི་འདུག་ག། རེད་བ། བྱས་ཙང་ཀ། བློས་བཏགས་ཙམ་མ་ཡིན་པ། ཀ། ད་ཁོའི་ངོ་བོ་དེ་ཕར་བཙལ་གར་ཕྱིན་པ་ཡིན་ན་བློས་བཏགས་ཙམ་ཞིག་མ་གཏོགས་མེད་བསྡད་ངེས། དེ་འདྲ་མ་ཡིན་པ། གང་ལྟར་མིང་འདོགས་སའི། ད། ཕ་གིའི་འདོགས་བྱེད་ཀྱིས་ཕ་གིའི་བཏགས་སའི་ཡུལ་ཁོ་རང་གི་ངོས་ནས་ག་རེ་ཅིག་མཚན་གཞི་འདྲ་པོ་ངོ་བོ་འདྲ་པོ་ཅིག་ད། བཞག་རྒྱུ་བར་དང། ངོ་བོ་ཅིག་ཡོད་དགོས་པར་དེ་མེད་ན། ཨ་ནི་བློས་གང་བཟོ་བཟོ་འདྲ་པོ་ཅིག་ལ་ད་གོ་འགྲོ་གི་ཡོད་རེད། ས་དེ་འདྲ་ཡིན་དུས་དེ་འདྲ་བའི་དོན་གྱི་ངོས་ནས་ཁོ་རང་གི་ངོ་བོ་ཅིག་ད་བཞག་རྒྱུ་ཡོད་དགོས་པ་ཅིག། ད་དེ་ལ་རང་མཚན་ཟེར་གི་ཡོད་རེད་ད་དེ། དེ་གི་རྟགས་དེའི་རིགས་ད་དེ་ཡོད་ཡོད་པར་བ་ད་དེ་ཡོད་པ་ཞི་ཤར་བ་ད་དེ་གི་རྟགས་དེའི་ཚང་མ་ལོག་གི་རྟགས་ད་དབུ་མ་རང་རྒྱུད་པའི་དེ་འདྲ་རེད་བ་དེ་ཞལ་གྱིས་བཞེས་པ་རེད་ད་ཐལ་འགྱུར་བས་ད་དེ་ཡོད་མ་རེད་གསུང་བ་རེད་ས་དེ་འདྲ་ཡིན་དུས། གཞི་གྲུབ་ན་རང་མཚན་གྱིས་གྲུབ་པས་ཁྱབ་པར་བཞེད་དེ་ཟེར་ད་དེ་རང་མཚན་ཟེར་ད་དེ་ཨ་ད་སེམས་ཙམ་པས་དེ་གི་ཡང་རང་མཚན་ཟེར་ད་མདོ་སྡེ་པའི་རང་མཚན་ཟེར་ད་དེ་ད་ཡང་འདྲ་གི་མ་རེད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སེམས་ཙམ་པ་བས་ལམ་གྱི་འབྲས་བུའི་ཁྱད་པར་བཞེད་ཚུལ་ནི། ཉན་ཐོས་ཀྱི་ཐེག་པ་དང། རང་སངས་རྒྱས་ཀྱི་ཐེག་པ། བྱང་ཆུབ་སེམས་དཔའི་ཐེག་པ་བཅས། ཐེག་པ་དེ་གསུམ་ཀ་ལ། ཚོགས་ལམ་དང་སྦྱོར་ལམ། མཐོང་ལམ་དང་སྒོམ་ལམ། དེ་ནས་ཐེག་པ་རང་རང་གི། དགྲ་བཅོམ་པའི་གོ་འཕང་ངམ། མི་སློབ་ལམ་བཅས། ལམ་ལྔ་རེ་བཞེད་པ་དང། ཐེག་པ་ཆེན་པོ་ལ། ས་བཅུ་ཡི་རྣམ་གཞག་འདོད་ཀྱི་ཡོད་ཚུལ་བཅས། དབུ་མ་བའི་གྲུབ་མཐའ་དང་ཆ་འདྲ་བ་ཞིག་ཡིན། དེ་ནས་སེམས་ཙམ་པ་བས། ལམ་ཉམས་སུ་བླངས་པའི་སྟོབས་ཀྱིས། འབྲས་བུ་མངོན་དུ་བྱེད་ཚུལ་གྱི་རྣམ་གཞག་འཆད་རྒྱུ་ཡིན་ལ། བར་འདི་ནས། བརྡ་ཆད་ཟུར་སྤྲོས་བྱ་དགོས་པ་གལ་ཆེན་ཞིག་ནི། ཐེག་དམན་རིགས་ངེས་ཞེས་པའི་ཐ་སྙད་འདི་ཡིན་ཏེ། ཐེག་དམན་རིགས་ངེས་ཞེས་པའི་གོ་དོན་དེ་ནི། དཔེར་ན་ཉན་ཐོས་ཀྱི་ས་ལ་གནས་པའི་གང་ཟག་ཞིག་གིས། ཉན་ཐོས་ཀྱི་ཚོགས་ལམ་གྱི་སྤང་བྱ་སྤངས་པའི་སྟོབས་ཀྱིས་སྦྱོར་ལམ་དུ་འཕེལ་བ་དང། སྦྱོར་ལམ་གྱི་ཁྱད་ཆོས་དེ

ཚོགས་གསོག་པའི་དུས་ཡུན་གྱི་རིང་ཐུང་དང། དེའི་སྟོབས་ཀྱིས། འབྲས་བུ་ལ་མཆོག་དམན་གྱི་ཁྱད་པར་བཞེད་པ་བཅས། དེ་དག་ནི། དེ་རིང་གི་ལེ་ཚན་འདིའི་ནང་གི། བཀའ་སློབ་ལམ་སྟོན་གྱི། སྙིང་དོན་གཙོ་བོ་དེ་ཡིན། ཆོས་གང་ཡིན་ཀྱང་བྱ་བ་སྒྲུབ་བྱེད་དེ། ཆོས་གང་ཡིན་ཀྱང་བཏགས་དོན་བཙལ་ན་རྙེད་པར་འདོད་པའི་ཕྱིར། ད་དེ་བཏགས་དོན་བཙལ་ན་རྙེད་ཟེར་ཡ་དེ་ཡང་ག་འདྲ་ཅིག་ལ་ཟེར་བ་རེད་ཟེར་ལབ་ན། ད་སྣང་ཙམ་དེ་ཡིས་མ་ཚིམ་པར་སྣང་ཙམ་དེ་ཡིས་མ་ཚིམ་པར་ཁོ་རང་གི་སྡོད་ལུགས་སམ་ཡིན་ལུགས་ཇི་འདྲ་ཞིག་འདུག་དཔྱད་ཙམ་ཉིད་ནས་བཏགས་དོན་འཚོལ་བར་འགྲོ་གི་ཡོད་རེད། དེ་འདྲའི་འདྲ་བའི་བཏགས་དོན་བཙལ་ན་རྙེད་དགོས་ཀྱི་ཡོད་རེད། ད་དེ་འདྲའི་རྙེད་པའི་རང་མཚན་གྱི་རང་མཚན་ངོ་བོ་དེ་ཉིད་དོན་དམ་དུ་གྲུབ་པ་རེད་མ་རེད་ཟེར་ལབ་པ་ཡིན་ན་དོན་དམ་དུ་མ་གྲུབ་པ་རེད། དེ་འདྲ་ཡིན་དུས་བདེན་པར་གྲུབ་ན་དོན་དམ་དུ་གྲུབ་དགོས་ཀྱི་རེད། དོན་དམ་དུ་གྲུབ་ཡོད་མ་རེད། ད་དོན་དམ། ཁ་ཤོག་རེད་བུ་གེ། ཐོས་བསམ་སྒོམ་གསུམ་རིགས་ཤེས་ལ་དོན་དམ་དུ་བྱེད་པའི་དོན་དམ་དེ་ལ་ད་དེའི་ངོར་མ་གྲུབ་པ་རེད། གུག་རྡོ་བ། རེད་བ། དེ་འདྲ་རེད་བདག་བསམ་བཏགས་མིན་འགྲོ། ཅི་ལྟར་ཆོས་གང་ཡིན་ཀྱང་བཏགས་དོན་བཙལ་ན་རྙེད་པར་འདོད་པའི་ཕྱིར། དེས་ན་ད་རང་བཞིན་གྱིས་གྲུབ་པ་རང་གི་མཚན་ཉིད་གྲུབ་པ་རང་གི་སྡོད་ལུགས་ཀྱི་ངོས་ནས་གྲུབ་པ་རང་ངོས་ནས་གྲུབ་པ་རྣམས་དོན་གཅིག་ཏུ་འདོད།

བུམ་པ་བདེན་སྟོང་ལྟ་བུ་དང་པོའི་མཚན་གཞི་བུམ་པ་ལྟ་བུ་གཉིས་པའི་མཚན་གཞི་ཡིན་ནོ། དེ་དག་ལས་དང་རྒྱས་པར་དབྱེ་ན་སྟོང་ཉིད་བཅུ་དྲུག་ལ་སོགས་པ་དང། ཨེ་ནས་ཀུན་རྫོབ་བདེན་པ་ལ་དབྱེ་ན། ཡང་ལོག་གཉིས། ད་འདི་འདྲ་གསུངས་བཞག། ན་ཡ། ན་ཡ། ད། སྙིང་པོ་བསྡུས་ན། རྣལ་འབྱོར་སྤྱོད་པའི་དབུ་མ་རང་རྒྱུད་པས། ད་ཨེ་ནས། བསྒོམ་བྱའི་ལམ་ལ་ཡ། གང་ཟག་གི་བདག་མེད།

རང་སངས་རྒྱས་ཀྱི་རྟོགས་རིགས་གཟུང་འཛིན་གཉིས་སྟོང་གི་དེ་ཁོ་ན་ཉིད། ནི། བྱང་ཆུབ་སེམས་དཔའི། རྟོགས་ཡ། ཆོས་ཀྱི་བདག་མེད་དེ་བྱས། དེ་འདྲས་སོང་བ་ཡིན་པ་རེད། ད་དེ་འདྲས་ཀྱི་ཐོག་ནས་ལམ་བགྲོད་ཚུལ་བྱེད་སྟངས། ད་སེམས་ཙམ་པའི་སྐབས་ནས་གསུངས་པ་དེ་བཞིན་འདྲ་པོ་འདྲ་པོ་ཅིག་འགྲོ་བསྡད་ཀྱི་ཡོད་རེད། དེ་འདྲས་ཅིག་ཡིན་པ་རེད། ད་བདག་མེད། ཆོས་ཐམས་ཅད་བདེན་པས་སྟོང་བའི་བདག་མེད་སོང་བ་ཡིན་དུས་རྩ་ནས། སྤང་བྱའི་སྒྲིབ་པ་ལ་ཡ་བདག་ཏུ་འཛིན་པའི་བདག་འཛིན། བདེན་གྲུབ་ཏུ་འཛིན་པའི་འཛིན་པ་ད་གསུང་དགོས་པ། ད་དེ་འདྲས་ཅིག་རེད་ཤག། མདོ་སྡེ་སྤྱོད་པའི་དབུ་མ་རང་རྒྱུད་པ་ད་ཕྱི་དོན་ཞལ་གྱིས་བཞེས་པ་རེད། འདི་འདྲ་ཡིན་པ་ཡིན་དུས་རྩ་ནས། ག་ས་བཅུག་སྟེ། གཟུང་འཛིན་གཉིས་སྟོང་གི་དེ་ཁོ་ན་འཇོག་ཚུལ་ཕལ་ཆེར་གསུང་གི་ཡོད་མ་རེད། གཞན་ཆོས་ཐམས་ཅད་ད་བདེན་སྟོང་ད་དེ་གཅིག་པ་བྱས། འདི་འདྲ་ཞིག་འདྲ་འདྲ་འདྲ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་བྱེད་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང། རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་བརྩམས་བྲིས་གནང་བའི་ཁ་བྱང་དུ་ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་གཞུང་རྩོམ་ལེའུ་བཅུ་པ་ལྷ་སའི་གནའ་དེང་གི་ཨི་སི་ལམ་ཁ་ཆེའི་ལྷ་ཁང་གི་ལོ་རྒྱུས་ངོ་སྤྲོད་ཅེས་པའི་ནང་གསེས་ག་པ། ཝོ་ལིན་ཧོས་རིགས་ཁ་ཆེའི་ཕྱག་ཁང་ཞེས་པ་དེ་བརྒྱུད་བསྒྲགས་ཞུ་གི་ཡིན། ལྷ་སའི་ཝོ་ལིན་ཧོས་རིགས་ཕྱག་ཁང་ནི་མིང་རྒྱལ་རབས་ཀྱི་དུས་མཇུག་ནས་ཆིང་རྒྱལ་རབས་ཀྱི་ལོ་བར་ལ་བཙུགས། ད་ཡོད་ཕྱག་ཁང་གི་རྒྱ་ཁྱོན་སྤྱི་ཁྲེ་གྲུ་བཞི་མ་ཉིས་སྟོང་དྲུག་བརྒྱ་ཙམ་ཡོད། ཕྱག་ཁང་འདི་ནི་དེ་སྔ་རྒྱ་ནག་ནས་ཧོས་རིགས་ཁ་ཆེ་ལྷ་སར་ཚོང་ལ་ཡོང་ནས་རིམ་བཞིན་གཞིས་ཆགས་པར་བརྟེན་ལྷ་སའི་རགས་རྒྱབ་བརྒྱུད་ལ། ཁྱིམ་གཞིས་བཙུགས་ནས་ས་ཆ་དེར་རྒྱ་སྐད་ལ་ཝོ་པ་ལིན་ཞེས་ཟེར། དེའི་སྐབས་ཧོས་རིགས་རྣམས་ཕྱག་འཚལ་བ་དང་ནང་མི་འདས་གྲོངས་ཀྱི་དུར་འཇུག་སོགས་ཀྱི་བྱེད་སྒོ་སྤེལ་སའི་ཕྱག་ཁང་མེད་པར་ལྷ་སའི་ཀ་ཤི་མི་རི་ཕྱག་ཁང་ལ་འགྲོ་བ་དང་དེ་རྗེས་མི་གྲངས་རིམ་བཞིན་འཕེལ་བར་བརྟེན་ཝོ་ལིན་ས་གནས་རང་དུ་ཕྱག་ཁང་ཆུང་ཆུང་ཞིག་བཙུགས། ཆིང་རྒྱལ་རབས་ཀྱི་གོང་མ་ཆན་ལུང་སྐབས་རབ་བྱུང་བཅུ་གསུམ་པའི་ཤིང་སྟག་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་བཞི་ལོར་གོར་དམག་བོད་ནས་མཐར་སྐྲོད་བཏང་ནས་རྒྱའི་དཔོན་དམག་ཕྱིར་ལོག་སྐབས་ལྷ་སའི་བོང་བ་རིའི་ཀོན་ཏི་ལྷ་ཁང་སོགས་གསར་རྒྱག་བྱས་པ་དང་ཆབས་ཅིག་གྲྭ་བཞིར་ཧོས་རིགས་ཀྱི་ཕྱག་ཁང་ཞིག་ཀྱང་གསར་དུ་བརྒྱབ། དེ་རྗེས་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་དྲུག་ནས་ཆིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་གཅིག་ལོ་བར་གྲྭ་བཞིར་སྡོད་པའི་རྒྱ་རིགས་དཔོན་དམག་རྣམས་ལྷ་སའི་ཝོ་ལིན་ཕྱག་ཁང་ཁོངས་སུ་སྤྲད། དེ་རྗེས་ཝོ་ལིན་ཁུལ་དུ་ཡོད་པའི་བོད་རིགས་ཀྱི་སྡོད་ཁང་དང་གྲྭ་བཞིར་ཡོད་པའི་ཕྱག་ཁང་གི་ས་ཆ་ཕན་ཚུན་བརྗེས་ནས་ཕྱག་ཁང་འདི་རྒྱ་སྐྱེད་དང་ཉམས་གསོ་རིམ་པར་བྱས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ཟིང་འཁྲུག་སྐབས་ཕྱག་ཁང་མེར་བསྲེགས་ཐེབས་ཀྱང་ཟིང་འཁྲུག་རྗེས་རྒྱ་གཞུང་ནས་རོགས་རམ་གྱིས་ཕྱག་ཁང་དང་ནང་གི་སྒྲིག་དངོས་ཆ་ཚང་གསར་བཟོ་བྱས། རིག་གནས་གསར་བརྗེའི་རྗེས་ལྷ་ཁང་ལ་ཉམས་གསོ་དང་འཐོར་གྱར་སོང་བའི་ཕྱག་ཁང་ནང་གི་སྒྲིག་དངོས་གསར་བཟོ་བྱས་ཏེ་ད་ཆ་ཧོས་རིགས་ཚོས་ཕྱག་འཚལ་སོགས་རྒྱུན་ལྡན་ཆོས་ཀྱི་བྱེད་སྒོ་སྤེལ་གྱི་ཡོད་པ་དང་ད་དུང་ལྷ་སར་ཡུལ་སྐོར་གྱི་སྤྲོ་འཆམ་སོགས་ལ་ཡོང་མཁན་གྱི་ཨི་སི་ལམ་གི་ཆོས་དད་པ་ཕྱི་རྒྱལ་བ་ཡང་འདིར་ཕྱག་འཚལ་སོགས་ཆོས་ཀྱི་བྱེད་སྒོ་སྤེལ་བར་ཡོང་གི་ཡོད། ང། ལྷ་སའི་ཁ་ཆེའི་ཕྱག་ཁང་ཆུང་བ། ལྷ་སར་ཧོས་རིགས་ཀྱི་ཆ་ཁང་ཆུང་བ་ནི་ཆིང་རྒྱལ་རབས་སྔོན་ནས་ཀ་ཤི་མིར་གྱི་ཚོང་པ་ཁ་ཤས་ལྷ་སར་བསྡད་པ་དང་དེ་ཚོས་རཱ་གྷ་མལ་དུ་ཕྱག་ཁང་འདི་བཙུགས་སྐད། དེ་གར་ལྷ་སར་གཏན་སྡོད་རྒྱལ་ཁོངས་ཕྱི་རྒྱལ་བ་ཡིན་པའི་ཁ་ཆེ་བ་ཚོས་ཁང་བརྩེགས་བྱེད་ཀྱི་ཡོད་འདུག་པ་བཅས་སོ། གོང་གསལ་གནའ་བོའི་གྲོང་ཁྱེར་ལྷ་སའི་ཡུལ་གྱི་དགེ་མཚན་དང་ས་ཆ་ཆགས་ཚུལ་ས་མིང་རང་བྱུང་ཐོན་ཁུངས་ད་ལྟའི་སྲིད་འཛིན་ཁྱབ་ཁོངས་གནའ་ཤུལ་གྲགས་ཅན་དགོན་སྡེ་ལྷ་ཁང་ཁག་གི་ལོ་རྒྱུས་སོགས་ཅུང་ཟད་རྒྱས་ཙམ་བྲིས་རྩོམ་ཕྱོགས་བསྒྲིགས་ཞུས་པ་འདི་ལྟར་དང་ལྷག་པར་སྔོན་ཆད་འདས་ཟིན་པའི་ལོ་རབས་ནང་རང་རིགས་ཀྱི་མེས་པོ་གོང་མ་ཚོས་གྲོང་ཁྱེར་འདི་ཉིད་ལྟེ་བར་བྱས་ཏེ་ཆབ་སྲིད་དང་དཔལ་འབྱོར་རིག་གཞུང་དམག་དོན་ཚན་རིག་ཆོས་ལུགས་འཕྲོད་བསྟེན་འགྲིམ་འགྲུལ་བཅས་ཐད་རིན་ཐང་ཆེ་བའི་ཤུལ་བཞག་དངོས་པོ་ག་འདྲ་བཞག་ཡོད་པ་དང་ཕྱིས་འབྱུང་ཡར་རྒྱས་ཀྱི་རྨང་གཞི་གང་ཞིག་བཏིང་ཡོད་པ། དུས་སྐབས་འདིའི་དཔལ་འབྱོར་གྱི་ཆ་རྐྱེན་འོག་འཕེལ་རྒྱས་ཀྱི་ཚད་གཞི་ཇི་ཙམ་དུ་སླེབས་ཡོད་པ། ང་ཚོའི་མི་རབས་འདི་དང་མི་རབས་རྗེས་མ་རྣམས་ཀྱིས་སྔར་ཡོད་རྒྱུན་འཛིན་ཐོག་འཕེལ་རྒྱས་གཏོང་རྒྱུ་དང། གསར་གཏོད་བྱ་དགོས་པ་གང་དང་གང་ཡོད་པ་སོགས་གལ་འགངས་ཤིན་ཏུ་ཆེ་བས་དགོངས་དབྱིངས་སུ་འཇགས་པ་དང་གོང་གསལ་རྣམས་ལ་ཆད་པ་ཁ་སྐོང་དང་ལེགས་སྤེལ་ཉེས་འགོག་གི་ལམ་སྟོན་བཀའ་སློབ་ཅི་སྩོལ་མཛད་དེ་དགའ་བསུ་ཞུ་རྒྱུ་བཅས་རྩོམ་པ་པོ་ཐུབ་བསྟན་ཡར་འཕེལ་གྱིས་གངས་ལྗོངས་ལྷ་ལྡན་དུ་བྲིས་པ་དགེ་བར་གྱུར་ཅིག། སྨྲས་པ། ལྷ་ཡུལ་ས་ལ་འཕོས་འདྲའི་ཞིང་ཁམས་ཀྱི་ས་ཁམས་ཆགས་དབྱིབས་ལོ་རྒྱུས་གནའ་ཤུལ་དང། ཐུན་མིན་ཁྱད་ཆོས་རིན་བྲལ་རིག་དངོས་སོགས་ངོ་མཚར་རྨད་བྱུང་བདེན་དཔང་འདི་ན་གསལ། རིགས་གསུམ་བླ་རི་དམར་ལྕགས་བོང་གསུམ་དང། ཕྱོགས་མཚམས་བཀྲ་ཤིས་རྟགས་བརྒྱད་རི་བོས་བསྐོར། ཁྱད་འཕགས་རི་བཞི་གནམ་ས་རྩིབས་འདབ་བརྒྱད། ཡིད་འཕྲོག་མཛེས་སྡུག་ཁྱད་ཡོན་འདི་རུ་རྫོགས། ཟུར་བཞི་སྒང་བཞི་ཤག་བཞི་ལས་ཁུངས་བཞི། གླིང་བཞི་སྦུག་བཞི་ཐང་བཞི་དར་ཆེན་བཞི། ར་བཞི་ཆུ་བཞི་རི་བཞི་བཙན་ཁང་བཞི། ཐུན་མིན་བཞི་ཚན་ཉེར་གཉིས་འདི་ན་མཛེས། གངས་ལྗོངས་བསྟན་སྲིད་འགྲོ་བའི་སྲོག་ཤིང་སྟེ་རྒྱལ་མཆོག་རིམ་པའི་ཡབ་གཞིས་ངོ་མཚར་ཅན། རྒྱ་བོད་ཐ་དད་བོད་ལྗོངས་རང་བཙན་སོགས། ལོ་རྒྱུས་བདེན་དཔང་རྡོ་རིང་ངོས་ན་བརྗིད། རྒྱལ་དར་རྒྱལ་གླུ་རྒྱལ་རྟགས་རྒྱལ་དངུལ་དང། ཁྱབ་པའི་རིགས་གསུམ། སྐད་ཡིག་ལེགས་བྱང་དང་གངས་ལྗོངས་ས་གཞི་ཆོས་སྲིད་ཟུང་འབྲེལ་གྱིས་བདེ་བར་སྐྱོང་བའི་ལས་ཁུངས་འདི་ན་མཆིས། བསྟན་པའི་མཛེས་རྒྱན་རིས་མེད་དགོན་གནས་དང་ལྷ་ཁང་བྱིན་ཅན་རི་ཁྲོད་གནས་རི་སོགས་རྒྱལ་བསྟན་རིག་གནས་འཛིན་སྐྱོང་སྤེལ་བ་ཡི་ངོ་མཚར་ལོ་རྒྱུས་མཛད་འཕྲིན་འདི་ན་འཕྲོ། ལོ་རྒྱུས་ལྡན་པའི་ཡིད་འོང་སྐྱིད་པའི་ཚལ། བག་ཕེབས་ཅི་དགར་རོལ་གནས་གླིང་ག་དང། ཆོས་སྲིད་དམངས་ཁྲོད་དུས་ཆེན་ངོ་མཚར་ཅན། ཡུལ་སྲོལ་གོམས་གཤིས་རྒྱན་གོས་འདི་ནས་འཚར། ཕྱག་རྡོར་བླ་རི་རིག་བྱེད་འགྲོ་ཕན་གླིང། དྭངས་བསིལ་སྨན་ཆུ་གོ་མཛོད་རྡོ་རྗེ་གླིང། གྲགས་ཆེན་མཆོད་རྟེན་བྲག་སྒོ་ཀ་ནི་དང། ཁྱད་འཕགས་བཀའ་འགྱུར་མཆོད་རྟེན་འདི་ནས་བསྐྲུན། འཛམ་གླིང་མཛེས་བྱེད་གྲུ་འཛིན་གཉིས་པ་དང། ངོ་མཚར་གཏམ་རྒྱུད་སྨྲ་བའི་གནའ་གྲོང་ཞོལ། རང་བྱུང་ལྷུན་གྲུབ་རྫོང་རྒྱབ་ཀླུ་ཁང་སོགས། དགེ་མཚན་ཡོངས་འབར་གནའ་ཉམས་འདི་ན་མཆིས། ཉང་བྲན་གྲོང་སྨད་ཆོས་གོང་གྲོང་ཚོ་དང་དོག་སྡེའི་ཆབ་འཛིན་གློག་འཕྲུལ་དངུལ་པར་ཁང། གྲིབ་ཀྱི་རྫོང་བཙན་མེ་ཏོག་མཆོད་པ་སོགས་ངོ་མཚར་སྒྲུང་གཏམ་སྣ་ཚོགས་འདི་ན་རྫོགས། རབ་མང་ལོ་རྒྱུས་ལྡན་པའི་གནའ་ཤུལ་དང། རབ་བཟང་ཡུལ་གོམས་གཤིས་ལུགས་ལེགས་བྱང་བཟང། རབ་མཛེས་ཁོར་ཡུག་ས་ཁམས་ཆགས་དབྱིབས་ཅན། རབ་བརྗིད་ལྷ་ལྡན་ཞིང་ཁམས་ཨེ་མ་མཚར། མཛེས་མཛེས་ལྷ་སའི་ས་ཁམས་ཆགས་ཚུལ་དང། བརྗིད་བརྗིད་མེས་པོའི་ཤུལ་བཞག་རིག་དངོས་དང། གསལ་གསལ་རྒྱ་བོད་སྒོ་ཀུན་ཐ་དད་སོགས། བདེན་བདེན་ངོ་མཚར་ལོ་རྒྱུས་འདི་རུ་གསལ། ལྷ་ས་ཉུལ་བའི་བདེན་དཔང་ལོ་རྒྱུས་འདི། ལྷ་ལྡན་དབུས་འགྱུར་འཆང་དུ་འགྲུབ་པར་བྱས། ལྷ་ཡུལ་འདྲ་བའི་གནའ་གྲོང་ལྷ་ས་འདི། ལྷ་མེད་སྨྲ་བའི་རྒྱ་ཡུལ་གྱུར་ཏེ་སྐྱོ། རྒྱ་ཆེ་གཏིང་ཟབ་ལྷ་སའི་ལོ་རྒྱུས་འདི་བདག་བཅས་ཇི་བཞིན་བརྗོད་པར་དཀའ་ན་ཡང་བོད་དང་བོད་མི་རང་རིགས་སོན་རྩའི་སླད་ལྷ་སའི་དངོས་བྱུང་བདེན་དཔང་སྐྱེས་སུ་ཕུལ་བོད་མིར་སྐྱེས་ཤིང་བོད་ཟས་བཟས་པའི་རིང་བོད་ལ་ཞེན་ཞིང་བོད་དོན་སེམས་པ་ཡིས་བོད་རིགས་ན་གཞོན་མ་འོངས་སོན་རྩའི་སླད་བོད་དོན་བདེན་པའི་གནས་ཚུལ་འདི་རུ་སྤེལ་ར་ས་འཕྲུལ་སྣང་གཙུག་ལག་ཁང་ཆེན་དང། གནའ་ཉམས་དོད་པའི་བྱང་ཆུབ་བྱོན་ལམ་གྱི་རྗེས་དྲན་གནའ་ཤུལ་ཐུན་མིན་ཁྱད་ཆོས་སོགས་མིག་གི་དགའ་སྟོན་རྨད་བྱུང་འདི་ན་གདའ། ལྷ་སའི་དངོས་བྱུང་བདེན་དཔང་ལོ་རྒྱུས་འདི་ལྷ་ལྡན་ཆོས་ཀྱི་ཞིང་སར་ལེགས་བྲིས་ཏེ་རྒྱལ་ས་ལྷ་སའི་མཐུན་གྲོགས་ཚོགས་པ་ནས་རྒྱལ་ཁབ་སླར་གསོའི་སྐྱེས་སུ་དཔར་འགྲེམས་ཞུས། རྩོམ་དེབ་འདིའི་དཔྱད་གཞིའི་ཡིག་རིགས་ཁག་མ་ཎི་བཀའ་འབུམ་བཀའ་ཆེམས་ཀ་ཁོལ་མ། གསེར་གདུང་འཛམ་གླིང་རྒྱན་གཅིག་གི་དཀར་ཆག། བོད་ཀྱི་སྲིད་དོན་རྒྱལ་རབས། དུང་དཀར་ཚིག་མཛོད་ཆེན་མོ། དུང་དཀར་རིན་པོ་ཆེའི་གླེང་གཞི་དང་གསུང་བཤད། ལྷ་སའི་དགོན་ཐོ། ལྷ་ས་ཁུལ་གྱི་གནས་ཡིག་གསར་མ། ཏུན་ཧོང་ནས་ཐོན་པའི་བོད་ཀྱི་ལོ་རྒྱུས་ཡིག་ཆ་ལས་བྱུང་བའི་བོད་ལྗོངས་ས་མིང། བོད་ཀྱི་དམངས་སྲོལ་གཅེས་བཏུས། བོད་ལྗོངས་སློབ་གྲྭ་ཆེན་མོའི་རིག་དེབ། གངས་ལྗོངས་རིག་གནས། བོད་ལྗོངས་ལོ་རྒྱུས་བོད་ལྗོངས་ཡུལ་སྐོར་ཧོར་ཁང་བསོད་ནམས་དཔལ་འབར་གྱི་གསུང་རྩོམ་ཕྱོགས་བསྒྲིགས། ཆབ་སྤེལ་ཚེ་བརྟན་ཕུན་ཚོགས་ཀྱི་གསུང་རྩོམ་ཕྱོགས་བསྒྲིགས། བོད་ལྗོངས་ནང་བསྟན་སྤང་རྒྱན་མེ་ཏོག་བོད་ལྗོངས་ཞིབ་འཇུག་ཁག། བོད་ཀྱི་ལོ་རྒྱུས་རིག་གནས་དཔྱད་གཞིའི་རྒྱུ་ཆ་བདམས་བསྒྲིགས་ཁག་གཙོ་གྱུར་གྱི་ལོ་རྒྱུས་དཔེ་དེབ་ཁག་དཔྱད་གཞིར་བཟུང་ཐོག་རྒན་རབས་ལ་བཅར་འདྲི་དང་ས་གནས་དངོས་སུ་བསྐྱོད་ནས་དཔྱད་ཞིབ་ཀྱིས་བྲིས་པ་ལགས་ན། འདིས་ཀྱང་གངས་ལྗོངས་ཀྱི་རིག་གནས་དང་གནའ་ཤུལ་མི་ཉམས་ཡུན་གནས་ཐུབ་པའི་རེ་སྨོན་བཅས་རྒྱལ་བར་གྱུར་ཅིག། རྩོམ་དེབ་འདིའི་ཆེད་དུ་ཆེད་དུ་བརྗོད་པའི་གཏམ། རྣམ་གྲྭ་ཕན་བདེ་ལེགས་བཤད་གླིང་གི་བོད་དགེ་དང་བོད་དྲུང་གཅིག་ལྕོགས་གཞོན་སྐྱེས་རྩོམ་པ་པོ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ཀྱིས་རང་ཡུལ་གངས་ཅན་ཞིང་ལ་གཉེན་འཕྲད་དུ་བསྐྱོད་པའི་རྩ་ཆེའི་དུས་ཐུང་འདི་ཉིད་གཙིགས་ཆེར་འཛིན་ཏེ་ཐབས་ཤེས་ཡོད་རྒུས་ངོ་མཚར་ཕུལ་དུ་བྱུང་བའི་གནའ་བོའི་གྲོང་ཁྱེར་ལྷ་སའི་སྣོད་བཅུད་ཀྱི་འབྱུང་རིམ་དང། ཁྱད་ཡོན་སོགས་ཇི་ཡོད་ཀྱི་དཔྱད་གཞིའི་ཡིག་ཆ་གང་ཙམ་མཁོ་སྒྲུབ་གནང་བ་མ་ཟད་ད་ཡོད་ཀྱི་རྒན་རབས་མྱོང་ཅན་མི་ཉུང་བ་ཞིག་ལ་བཀའ་འདྲི་ཞུས་པ་དང་ཆབས་ཅིག་གནད་ཡོད་ས་གནས་སོ་སོར་རང་ཉིད་ཆེད་ཕེབས་ཀྱིས་ཞིབ་དཔྱད་ལེགས་པར་གནང་ནས་ལོ་རྒྱུས་ཀྱི་དོན་སྙིང་ཤིན་ཏུ་ཟབ་པའི་བོད་རྒྱལ་ཁབ་ཆེན་པོའི་རྒྱལ་ས་ལྷ་ས་དང་དེའི་ཉེ་འཁོར་བཅས་ཀྱི་ས་བབ་ཆགས་དབྱིབས་དང་རྩ་ཆེའི་དགོན་སྡེ་ཕོ་བྲང་རི་ཁྲོད་གནས་རི་རྡོ་རིང་རྒྱལ་བའི་ཡབ་གཞིས་ཆུ་མིག་ལ་སོགས་པའི་སྐོར་ས་བཅད་དྲུག་ཅུ་རེ་ལྔ་དང་དམིགས་བསལ་ཞོལ་གྱི་ལྕགས་རིའི་ནང་གི་གནའ་ཤུལ་ཁག་བཞི་བཅུ་ཞེ་དྲུག་ཙམ་གྱི་སྐོར་ལེའུ་བཅུ་དང་དོན་ཚན་ཆེན་པོ་གསུམ་ལ་ཕྱེ་སྟེ་འཕེལ་འགྲིབ་ཀྱི་ཇི་བྱུང་གྲ་རྒྱས་ཙམ་ཞིག་བྲིས་གནང་འདུག་རྒྱ་དམར་གཞུང་གིས་བོད་ས་ཡོངས་རྫོགས་བཙན་ཟོས་བྱས་ཏེ་བོད་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་ཐབས་སླད་རྒྱལ་གནོད་དམངས་ཕུང་གི་རིག་གནས་གསར་བརྗེའི་ལས་འགུལ་དང། ཕྱི་སྒོ་དབྱེ་ནས་ནང་ཁུལ་འཁྲུག་ཏུ་གཏོང་བ། གྲོང་མིའི་སྡོད་ཁང་བསྒྱུར་བཅོས་དཔལ་ཡོན་གཉིས་ལྡན་གྱི་འབྱོར་ཆེན་ཕྱོགས་སུ་སྐྱོད་པ་ལ་སོགས་པའི་ཕུགས་ནས་ཕུགས་སུ་ཕུང་བའི་གཡོ་སྒྱུ་ཤིན་ཏུ་ཆེ་བའི་སྲིད་ཇུས་བོད་ས་ཡོངས་ལ་ལག་བསྟར་རིམ་པར་བྱས་ཁོངས་ནས་རྒྱལ་ས་ལྷ་ས་ནི་གཏོར་སྐྱོན་ཚབས་ཆེ་ཕོག་པའི་དཔེ་མཚོན་གྲོང་ཁྱེར་གྲས་ཤིག་ཡིན། དེ་ཡང་གྲོང་ཁྱེར་ལྷ་སའི་ནང་ལོ་རྒྱུས་ཀྱི་དོན་སྙིང་ཤིན་ཏུ་བཟང་བའི་དགོན་ཁག་གཙོ་བོར་གྱུར་པའི་གནའ་གྲོང་གི་ཉམས་སྣང། གསལ་ལེར་མཚོན་པའི་ཁང་བཟང་སོགས་བགྲང་གིས་མི་ལངས་པ་རྩ་གཏོར་བཏང་ནས་ད་ལྟ་མི་ཉུང་བ་ཞིག་ས་དམིགས་ངོས་འཛིན་ཐུབ་ཙམ་ལས་མེད་པ་དང་མང་དག་ཅིག་ས་དམིགས་ཡང་ངོས་འཛིན་མི་ཐུབ་པར་མིང་གི་ལྷག་མར་བཏང་ཟིན་ཡོད་པ་དངོས་བདེན་ཡིན། འདི་ལྟ་བུའི་གདུག་རྩུབ་ཀྱི་བྱ་ངན་འདིས། གནས་དེའི་འབྱུང་ཁམས་ཁོར་ཡུག་ལ་བཏང་བའི་གྱོང་གུན་ནི་སུས་ཀྱང་བསུབ་ཏུ་མེད་པས་གོ་ལ་འདིའི་ཐོག་གནས་པའི་རིགས་ཞེན་ཟབ་ཅིང་མི་རིགས་དེའི་ཆེད་དུ་དགོངས་བཞེས་ཕྱག་ལས་གནང་མཁན་བསམ་ཡོད་ཀུན་གྱི་བློ་ཡུལ་དུ་མི་ཤོང་བའི་སྡུག་བསྔལ་བཟོས་ཡོད། རྩོམ་པ་པོས་གྲོང་ཁྱེར་འདི་ནི་དེ་སྔ་བོད་རྒྱལ་ཁབ་ཆེན་པོའི་མངའ་དབང་སྐབས་རྩ་བ། སྙིང་རྗེ་གཞིར་བཟུང་བའི་སྲིད་འབྱོར་ཆོས་རིག་གི་འཛིན་སྐྱོང་སྤེལ་གསུམ་དཀར་འཇམ་ཡུག་གཅིག་ཏུ་ཁྱབ་པར་གནང་སའི་ས་གནས་བྱིན་ཅན་ཞིག་ཡིན་པ་མ་ཟད་ལོ་རེར་སྟར་ཆགས་སུ་གཞུང་འབྲེལ་དང་ཚོགས་སྐྱིད་ཁག་གི་ཆོས་རིག་དང་འབྲེལ་ཞིང་བོད་མི་རིགས་ཀྱི་ཁྱད་ཆོས་འབུར་དུ་ཐོན་པའི་མཛད་སྒོ་ཇི་ཡོད་དང་དམངས་ཁྲོད་གླིང་གཏོང་ཀུ་རྩེད་སོགས་ཀྱི་བྱེད་སྒོ་ཁག་རྒྱ་དམར་སླེབས་ཚུན་གྱི་གསར་སྐྱེས་བོད་མི་རྣམས་ཀྱི་ངེས་ཤེས་ཡོང་རྒྱུར་དགོངས་པ། ཆེ་སྲིད་ཀྱི་རྒྱུ་ནང་མཛད་པ་ཞིག་ཡིན་ཞིང་འདི་ནི་ཁོང་གིས་རང་མི་རིགས་ཀྱི་ཆོས་དང་རིག་གཞུང་ཡུལ་གྱི་གོམས་པའི་གཤིས་ལུགས་དང་བཅས་པར་བཅངས་པའི་དུང་ཞེན་ཟབ་མོ་ཞིག་ཡིན། དེབ་དེ་རྩོམ་པ་པོས་རྒྱལ་ས་ལྷ་ས་རང་དུ་བྲིས་གནང་དེ་བོད་ལྗོངས་རྩོམ་རིག་སྒྱུ་རྩལ་ཁང་དུ་བསྐྱལ་ནས་ཆ་ཚང་བཏོན་རྒྱུར་རེ་བ་ཤུགས་ཆེན་གནང་འདུག་ཀྱང་སྤྱིར་ན་བོད་ནང་གི་རྩོམ་པ་པོ་རྣམས་ཀྱིས། སྨྱུག་རྩེ་ལས་ཐོན་དགོས་པ་ནི་རྒྱ་ནག་དམར་གཞུང་ལ་ཚད་ལས་འདས་པའི་བསྟོད་པ་བྱེད་རྒྱུ་ལས་ལྷག་པའི་རང་མི་རིགས་ཀྱི་སྙིང་བཅུད་མཚོན་པའི་ཆབ་སྲིད་ཀྱི་རྩོམ་ཡིག་ཧ་ལམ་གཅིག་ཀྱང་བྲིས་མི་ཆོག་པ་ལྟ་བུར་དངོས་བདེན་སྲུང་དུས་དེབ་ཁང་ནས་རྩོམ་ཡིག་གི་ནང་དོན་རྡོག་ཕྲུག་བརྒྱབ་སྟེ་ཉིས་སྟོང་དྲུག་ལོའི་དུས་དེབ་ཁག་གསུམ་དང་བཞི་པ་བཅས་ཀྱི་ནང་ལས་བཏོན་མེད་པས་ད་ཐེངས་ཆ་ཚང་དཔར་སྐྲུན་མི་བྱེད་ཐུ་མེད་དུ་གྱུར་པའོ། གནད་དོན་དེའི་ཐོག་ནས་རང་ཡུལ་བོད་ནང་བཞུགས་པའི་ཤ་ཁྲག་གཅིག་པའི་རྩོམ་པ་པོ་རྣམས་ལ་རིགས་ཞེན་གྱི་རྣམ་འགྱུར་ཕྱིར་མངོན་པར་རྟག་ཏུ་འཇིགས་དངངས་དང་བཟོད་མི་ཐུབ་པའི་གནོན་ཤུགས་ཤིག་ཡོད་པ་གསལ་སྟོན་བྱས་ཡོད། སྤྱིར་ན་རྩོམ་པ་པོ་ཁོང་ནི་རང་མི་རིགས་ལ་ལྷག་བསམ་དཀར་ཞིང་ཤེས་རིག་ལ་བྱང་གོམས་ཆེ་བ་དང། བྱ་བ་གང་ཞིག་སྒྲུབ་པའི་བརྒྱུད་རིམ་ན་དཀའ་ངལ་མཐའ་དག་ལ་གདོང་ལེན་ཐུབ་པ་རང་ཉིད་ཀྱི་ཁེ་གྲགས་ལ་མི་རེ་བར་གང་བརྩམས་བྱ་བའི་མཐར་སོན་ཐུབ་པ་སོགས་ཀྱི་འཇོན་ཐང་ཅན་ཞིག་ཡིན་པ་མ་ཟད་ད་ཐེངས་ཀྱི་དེབ་ཀྱིས་རྒྱ་དམར་གྱིས་རྟག་ཏུ་འུད་སྒྲོག་བྱེད་བཞིན་པའི་བོད་མི་རིགས་ཀྱི་ཆོས་དང་རིག་གཞུང་གནའ་རྫས་ཡུལ་གོམས་གཤིས་ལུགས་ལ་སོགས་ཚད་མཐོའི་སྲུང་སྐྱོབ་བྱས་ཚུལ་ཟེར་བའི་ལོག་པའི་ཆ་འཕྲིན་གྱི་མཚང་དམར་རྗེན་དུ་བཏོན་གནང་འདུག། ངས་གོ་སྐབས་འདི་བརྒྱུད་ཁོང་ལ་བཅོས་མིན་གྱི་བསྔགས་བརྗོད་ཀྱི་མེ་ཏོག་ལན་བརྒྱར་གཏོར་རྒྱུ་ཡིན་པས་རྒྱ་ཆེའི་ཀློག་པ་པོ་རྣམས་ཀྱིས་དེབ་འདི་ལེགས་པར་གཟིགས་ཏེ། རྒྱ་དམར་གྱིས་དངོས་ཤུགས་བརྒྱུད་གསུམ་ནས་གནའ་བོའི་གྲོང་ཁྱེར་འདིར་བཏང་བའི་གཏོར་བཅོམ་འདི་གསལ་འཁེལ་གནང་ནས་དེ་མཚུངས་བོད་ཆོལ་གསུམ་ཁྱོན་ལ་ལོ་རྒྱུས་ཡུན་རིང་ལྡན་ཞིང་དོན་སྙིང་ཟབ་པའི་གནའ་ཤུལ་ཁག་ལ་ཚད་ལས་འདས་ཤིང་ནམ་ཡང་གསོ་ཐབས་མེད་པའི་གྱོང་གུན་བཟོས་ཡོད་པ་ཤེས་དགོས་པ་གནད་ཀྱི་དམ་པར་མཐོང་བས་དེ་དོན་དགོངས་འཇགས་འཚལ། སྙན་དགོན་སྒྲ་ལས། ལྷན་རྒྱས་རྣམ་པ་ཚོ། ཐེངས་འདིའི་ལེ་ཚན་བརྒྱུད་བསྒྲགས་ཞུས་ཟིན་པ་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་འཇམ་དཔལ་ཕུན་ཚོགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ། གལ་ཆེའི་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་རྒྱལ་ས་སིམ་ལར་ཡོད་པའི་སམ་བྷོ་ཊ་གཏན་སློབ་ནང། གཞོན་སྐྱེས་རྣམས་ཀྱིས་བོད་ཀྱི་ལོ་རྒྱུས་ཤེས་རྟོགས་དགོས་པ་གལ་ཆེ་ཡིན་སྐོར་སོགས་ནན་བརྗོད་གནང་ཡོད་པའི་གནས་ཚུལ་འདུག་སྲིད་སྐྱོང་མཆོག་གིས་སློབ་གྲྭའི་དགེ་ལས་སློབ་ཕྲུག་རྣམས་ལ་གསུང་བཤད་གནང་སྐབས། བོད་ཀྱི་ལོ་རྒྱུས་སྤྱི་དང་ལྷག་དོན་དུ་འཕགས་བོད་གཉིས་ཀྱི་ལོ་རྒྱུས་ཀྱི་འབྲེལ་བའི་སྐོར་ཤེས་རྟོགས་དགོས་རྒྱུ་གལ་ཆེན་པོ་ཡིན་པ་དང་ལོ་རྒྱུས་ཐོག་ནས་བོད་བརྒྱུད་ནང་བསྟན་དང་བོད་ཀྱི་ཡིག་གཟུགས་བཅས་པ་རྒྱ་གར་ལ་དཔེ་བལྟས་ནས་བཟོས་སྟབས་བོད་མི་རྣམས་ཀྱིས་རྒྱ་གར་ནི་སློབ་དཔོན་དང་བོད་མི་རྣམས་དགེ་ཕྲུག་ཏུ་ངོས་འཛིན་བྱེད་ཀྱི་ཡོད་སྐོར་འགྲེལ་བརྗོད་གནང་འདུག། ཡང་སྲིད་སྐྱོང་མཆོག་གིས་བོད་ཀྱི་ཁོར་ཡུག་གི་གལ་གནད་དང་འབྲེལ་ཏེ་རྒྱ་ནག་གིས་བོད་བཙན་བཟུང་བྱས་ཏེ་ཕྱིའི་དངོས་པོའི་འཛུགས་སྐྲུན་ཡར་རྒྱས་གཞི་རྒྱ་ཆེན་པོ་སྤེལ་བཞིན་ཡོད་པ་དེ་རང་བཞིན་གྱིས་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེ་འགྲོ་བཞིན་པ་མ་ཟད་བོད་ནས་ཐོན་པའི་གཙང་ཆུ་ཁག་ལ་ཆུ་མཛོད་བརྒྱབ་སྟེ་ཆུའི་བཞུར་འགྲོས་ལ་འགྱུར་བ་བཏང་བའི་རྐྱེན་གྱིས་གཤམ་འོག་ཏུ་གནས་པའི་ཨེ་ཤེ་ཡའི་རྒྱལ་ཁབ་མང་པོར་ཆུའི་དཀའ་ཉེན་འཕྲད་བཞིན་ཡོད་པས།

རང་གི་ཁྲིམས་རྩོད་པ་གདམ་ཀ་བྱ་རྒྱུའི་ཐོབ་ཐང་བཙན་འཕྲོག་བྱས་པ་དང་ཁྲིམས་ཐག་དྲང་པོ་ཡོང་རྒྱུ་མིན་སྐོར་བརྗོད་ནས་སྐྱོན་བརྗོད་བྱས་འདུག་ཡང་མ་ཡ་མར་རྒྱལ་ཡོངས་ཆིག་སྒྲིལ་གཞུང་འཛིན་ཞེས་པའི་མགྲིན་ཚབ་པས། ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཀྱི་མཐུན་ཚོགས་ཀྱིས། མ་ཡ་མར་གྱི་དྲག་པོའི་གཞུང་འཛིན་ལ་ཞི་བའི་གྲོས་མོལ་གནང་ཐབས་འགོ་འཛུགས་གནང་བ་དེར་དགའ་བསུ་ཞུས་ན་ཡང། ཡུལ་དེའི་དྲག་པོའི་གཞུང་འཛིན་ལ་ཡིད་ཆེས་བྱེད་ཀྱི་མེད་སྐོར་བརྗོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།